ཁོང་མ་འདུག་གོང་ཡང་རེད་གུ་རུ་གཞི་བདག་རེད་མི་འདུག་ད། བླ་མ་ཟེར་དེ་མི་ཡིན་པ་རེད་འོ་འཇམ་པའི་དབྱངས་བྱས་རེད་བ། གྲངས་མེད་གསུམ་དུ་ཚོགས་གཉིས་རབ་རྫོགས་པའི་སྐུ་གསུམ་བརྙེས་ནས་ཐེག་གསུམ་གདུལ་བྱ་ལ། ལེགས་པར་མཛད། ཆོས་འཁོར་ལོ་གསུམ་པོ་རབ་བསྐོར་བའི་ཐུབ་དབང་སྨྲ་བའི་དབང་པོ། དབང་པོར་ཕྱག་འཚལ་ལོ་བྱས་དེ་ཐོག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་བ་ཞེས་རེད་བ། ད་དེ་འགྲིག་གི་འདུག་བ་ད་ཁྱེད་ཡང་མ་རེད་ག། བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་གཉིས་བསགས། དེ་ནས་སངས་རྒྱས་ཀྱི་སྐུ་གསུམ་དེ་རྙེད་པ་རེད་ཐོབ་པ་རེད་ཟེར་འདུག་བ། སྐུ་གསུམ་ཐོབ་ནས་ག་རེ་བྱས་པ་རེད་ཟེར་ན་འགྲིག་པ་གདུལ་བྱ་རིགས་ཅན་གསུམ་ལ་ཨ་ནི་མཛད་པའི་ནང་གི་མཆོག་ཏུ་གྱུར་པ་ཨོ་ནི་གསུང་གི་མཛད་པ་འཁོར་ལོ་གསུམ་པོ་དེ་བསྐོར་བ་རེད་ཡིན་ཙང་ད། ཐུབ་དབང་སྨྲ་བའི་དབང་པོ་སྤྱི་དང། རྒྱལ་བ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་ཕྱག་མཛད་ན་ག་རེའི་སྒོ་ནས་བསྟོད་པ་མཛད་ན་བསྟོད་པར་འགྲོ་བ་རེད། རྟེན་འབྱུང་གསུང་བའི་སྒོ་ནས་བསྟོད་ན་བསྟོད་པར་འགྲོ་དགོས་པ་མ་གཏོགས་གཞན་ཚུལ་འདིས་ཁྱོད་ལ་བསྟོད་ན་ནི་བསྟོད་པར་འགྱུར་གྱི་གཞན་དུ་མིན་ཟེར་བ་བྱས་ད་ཐུབ་དབང་སྨྲ་བའི་དབང་པོར་ཟེར་དུས་སྨྲ་བའི་དབང་པོ་ཟེར་ན་འགྲིག་བསྡད་རེད། རེད་བ། རྟེན་འབྱུང་གསུང་གི་ནང་ནས་མཆོག་ཏུ་གྱུར་པ་དག་གང་ཞིག་སྨྲ་བ། སྨྲ་བའི་ནང་ནས་སྨྲ་བ་ནང་ནས་མཆོག་ཏུ་གྱུར་པ་སྨྲ་བའི་དབང་པོ་ཟེར་དུས་ཟ། རེད་བ། སྨྲ་བ་ཟླ་མེད་དེ་གཅིག་པ་ཡིན་པ་རེད་སྨྲ་བ་ཟླ་མེད་འདྲེན་མཆོག་ཅེས་བྱེད་པ་ཟེར་ཡོང་ཞིང། ད་རབ་འབྱམས་ཞིང་དུ་རླབས་ཆེན་སྤྱོད་པ་ཡིས། མཐའ་ཡས་འགྲོ་བ་སྒྲོལ་བའི་ཁུར་འཁྱེར་བའི་རྒྱལ་སྲས་ཀུན་གྱི་དབུས་ན་མཚུངས་མེད་པ། སྲས་ཀྱི་ཐུ་བོ་གཉིས་ལའང་གུས་ཕྱག་འཚལ་ལོ་ཅེས་བྱམས་འཇམ་དབྱངས་གཉིས་ལ་ཡིན་པ་རེད་བ། སངས་རྒྱས་ཀྱི་ཞིང་རབ་འབྱམས། ཞིང་གྲངས་མེད་པ་ནང་ལ་ནི།

སོ་སོ་སི། རེ་བ་དགའ་ལྡན་རིང་ལུགས་ཟེར་ན་དགའ་ལྡན་རིང་ལུགས་ཟེར་ན་དགེ་ལུགས་པའི་ལུགས་སྲོལ་ཟེར་བ་ཡིན་པ་རེ་བ། རྒྱལ་བའི་རིང་ལུགས་སྤྱི་དང་བྱས། འོ། ཁྱད་པར་དུ་རྟེན་འབྲེལ་ཟབ་མོའི་དེ་ཉིད་འགྲེལ་བར་བྱེད་པ་ལ་ནི། འོ། ས་སྟེང་འདི་ན་འགྲན་པའི་ཟླ་བྲལ་མཆོག་ཏུ་གྱུར་པ་དེ་ལྟ་ན། འོ། དེ་ཡིན་པ་རེད། ཐུབ་པ། ཧ་ས་ར་མགོན་པོ་ཀླུ་སྒྲུབ་འདི་ཡིན་པ་རེད། འོ། ཀླུ་སྒྲུབ་སྙིང་པོ་རྟག་ཏུ་རྒྱལ་གྱུར་ཅིག་བྱས་རེད། རེ་བ། རེ་བ་རྟེན་འབྲེལ། ཟབ་མོའི་དེ་ཁོ་ན་ཉིད་རྟེན་འབྲེལ་ད་གང་ལྟར་གྱི་མཐའ། ངོ་མ་རེ་བ། དེ་ག་རུ་ངོ། སྟོང་པ་ཉིད་དེ་ནི་མགོན་པོ་ཀླུ་སྒྲུབ་ཀྱི་ནང་བཞིན་ཇི་ལྟ་བ་བཞིན་དུ་སྲོལ་ཕྱེ་ཐུབ་མ་ཐུབ་བ་རེ་བ། འོ། དེ་ཡིན་ཙང། ཀླུ་སྒྲུབ་སྙིང་པོ་རྟག་ཏུ་རྒྱལ་གྱུར་ཅིག། ཡབ་སྲས་དགོངས་པ་མཐར་ཐུག་ཐལ་འགྱུར་དུ། འགྲེལ་བའི་སྲོལ་འབྱེད་གྲུབ་མཆོག་སངས་རྒྱས་བསྐྱངས། སྲོལ་འཛིན་ཟླ་མེད་དཔལ་ལྡན་ཟླ་བའི་ཞབས། ཞི་བ་ལྷ་དང་བཅས་པའི་ཞབས་ལ་བསྟོད། ད་དེར་བཏང་སྨྲ་སྟེ། དབུ་མ་པའི་ཤིང་རྟའི་སྲོལ་འབྱེད་དེ་བྱས་ཤ་མང་འདོད་གསོལ་དག། དབུ་མ་པའི་ཤིང་རྟའི་སྲོལ་འཛིན་བྱས། ཡང། དེའི་ཕྱིར་ན་ཐལ་འགྱུར་བ་རང་ལུགས་བྱས། ཐལ་འགྱུར་བ་རང་ལུགས་བྱས་སོང་ན། ཨ་ནི་ག་རེ་ཡིན་དགོས་ཏེ། ག་རེ་ཡིན་དགོས་ན་དེ་ཡིན་ག་རེ། ག་རེ་གསོལ་བ་རེད། སློབ་དཔོན་སངས་རྒྱས་བསྐྱངས་དེ་ནི་ཐལ་འགྱུར་བའི་ཤིང་རྟའི་སྲོལ་འབྱེད་ལ་བཞག། ཨོ་ཐུག་ཚིག་འོ་མ་འགྲོ། རེད་བ། དཔེར་ན། མགོན་པོ་ཀླུ་སྒྲུབ་དེ་ཡི་དབུ་མ་པའི་ཤིང་རྟའི་སྲོལ་འབྱེད་ཡིན་ཟེར་མ་གཏོགས་ཐལ་འགྱུར་ཤིང་རྟའི་སྲོལ་འབྱེད་ཟེར་གྱི་མ་རེད། ད་ང་ཚོའི་ཡིག་ཆ་བྱས་ན་ད་དེ་རེད་ད། ཡབ་སྲས་དགོངས་པ་མཐར་ཐུག་ཐལ་འགྱུར་དུ་འགྲེལ་བའི་སྲོལ་འབྱེད་སོ་ཐལ་འགྱུར་ཤིང་རྟའི་སྲོལ་འབྱེད་དེ་ལ་སློབ་དཔོན་སངས་རྒྱས་བསྐྱངས་བཞག་པ་སོ་གྲུབ་མཆོག་སངས་རྒྱས་བསྐྱངས། སྲོལ་འཛིན་ཟླ་མེད་ཟེར་ད་ཐལ་འགྱུར་ཤིང་རྟའི་སྲོལ་འཛིན་མཁན་དེ་ནི་ད་ཟླ་མེད་པ་མཆོག་ཏུ་གྱུར་པ་དེ་དཔལ་ལྡན་ཟླ་བ། ནི་རྒྱལ་སྲས་ཆེན་པོ་ཞི་བ་ལྷ་བཅས་པའི་ཞབས་ལ་བསྟོད། རྒྱལ་བའི་མཁྱེན་བརྩེ་གཅིག་བསྡུས་འཇམ་དཔལ་དབྱངས། ངུར་སྨྲིག་འཛིན་པའི་བཤེས་གཉེན་ཚུལ་བཟུང་བ་བློ་བཟང་གྲགས་པའི་དཔལ་ཞེས་ས་གསུམ་གྱི་སྐྱེ་དགུའི་འདྲེན་པ་མཆོག་ལ། མཆོག་ལ་སྙིང་ནས་འདུད་དེ་དེ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་ཕྱག་འཚལ་བ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་རྗེ་བཙུན་འཇམ་པའི་དབྱངས་ཀྱི་རྣམ་སྤྲུལ་རེད་ཟེར་ད་ཅིག་ཤེས་ཀྱི་བ་རོ། འོ་དེ་ལྟར་མདོར་ཟེར་ན་རྗེ་བཙུན་འཇམ་པའི་དབྱངས་ད་འོ་ལོངས་སྐུའི་ཆ་བྱད་བྱས་ནས་ཕེབས་པ་ཆེ་ཚེ་རྗེ་བཙུན་འཇམ་པའི་དབྱངས་ཆོས་གོས་རྣམ་གསུམ་བཞེས་ནས་ཕེབས་མཁན་གྱིས་སྙིང་བྱས་ཏེ་ད་ལྟ་རྗེ་བཙུན་འཇམ་པའི་དབྱངས་ཆོས་གོས་རྣམ་གསུམ་བཞེས་ནས་ཕེབས་མཁན་འོ་དགེ་བའི་བཤེས་གཉེན་གྱི་ཚུལ་བཟུང་མཁན་དེ་རེད་ཟེར་ངུར་སྨྲིག་འཛིན་པ་ངུར་སྨྲིག་ཟེར་ད་ཆོས་གོས་རྣམ་གསུམ་བཞེས་མཁན་དེ་ལ་ངུར་སྨྲིག་ཅི་དང།

འོ་སྐྱེ་དགུའི་འདྲེན་པ་མཆོག་ལ་སྙིང་ནས་འདུད། ཅེས་དེ་སྲས་ཐུ་བོ་གཉིས་ལས་ལེགས་བརྒྱུད་པའི་བཤེས་གཉེན་སྤྱི་དང་ཅེས་ད་སྲས་ཀྱི་ཐུ་བོ་གཉིས། འོན་ཏེ་རྒྱལ་ཚབ་དང་མཁས་གྲུབ་གཉིས་བྱས་ཨ་ནི་དེའི་བརྒྱུད་པའི་བཤེས་གཉེན་སྤྱི་དང་ཁྱད་པར་ཆོས་འདིའི་བཀའ་དྲིན་ནོས་པའི་བླ་མའི་ཞབས་བཏུད་ནས་ཅེས་ཞབས་བཏུད་ཟེར་ཡག་བར་དུ་ད་མཆོད་བརྗོད་ཅེས་ར་བ་དེ་བཀའ་དྲིན་དངོས་སུ་འདི་འདྲའི་བཀའ་དྲིན་ནོས་པའི་བླ་མ་འདི་ཡིན་ཟེར་ཁོང་རང་བླ་མ་འདི་ཡིན་ཟེར་དངོས་གསུངས་མི་འདུག་བ་དེའི་ནང་ལ་མི་འདུག་ག་འདྲ་ཡིན་ན་ང་ཚོ་སྤྱིར་བཏང་མཁས་གྲུབ་རིན་པོ་ཆེའི་ལོ་རྒྱུས་དེ་བཀོད་ཟིན་ཏོ།

དེ་ཡི་ཁོག་ཆུང་ཞིང་ཁོ་རང་གི་མཐོང་མིན་དགོན་པ་སྟེ། ཕ་དགོན་པ་སེ་རའི་གར་རེ་ཤོར་ནས་རྙོག་དྲ་རེ་བྱུང་རྗེས་གང་ཟག་དེ་ནི་དགོན་པ་དེ་ཕར་སོ་ཐོར་བྱེད་བྱེད་རྗེས་ཕྱེད་ཀ་ཚུར་ཤར་རྩེའི་གྲྭ་ཚང་ལ་བྲིས། ཕྱེད་ཀ་ཚུར་ཕྱོགས་བདེ་བ་ཅན་ལ། ཨེ་སེ་ཁྲིད་བདེ་བ་ཅན་ལ་ཡང་དགོན་པའི་གར་ས་ཞིག་ཡོད་རེད་པ་ལས། འོ་བདེ་བ་ཅན་ལ་བྱེད་བྱུང་བ་རེད་ཟེར། དེ་འདྲའི་ཞེས་བརྒྱུད་འདུག་བ་དེ་ནི་ཡང་བྲིས་ཡོང་དོན་དེ་གང་བྱས་བྱང་རྩེ་དེ་ལ་འཆད་ཉན་ཞིག་གནང་ཞིག་ཡུན་རིང་པོ་བཞུགས་འདུག་བ་བྱང་ཡིན། དེ་ལ་ང་རང་ཚོ་དབུ་མ་མཐའ་དཔྱོད་དེ་གནང་དུས།

གཞན་མ་ཏོ་ཏི། དབུ་མ་མཐའ་དཔྱོད་དེ་རྩོམ་གནང་འདུག་ཟ། དབུ་མ་མཐའ་དཔྱོད་གནང་དུས་དབུ་མ་ཐ་དབུ་མ་རྩོམ་གནང་འདི་ཡིན་པ་འདྲ། དེ་ཚོ་དགུང་ལོ་སྨིན་པོ་ཞིག་བྱས་དེ་འདྲ་འདི་འདྲ་མིག་ཆེ་དུ་ཅན་དེ་མ་འདི་དེ་བཤད་དེ་ལུག་ལུག་བྱས་བྱས་འདི་མ། མི་ཁ་ཤས་ལས་འགུ་དོག་པས་ལོག་གན་གོ་ཞིག་འདི་བཤད་དེ་མ་ཐིབ་དེ་འདི་མ་སྐབས་དེ་ཉིད་ཞིག་རང་བཞིན། ཨེ་དེ་འདྲ་བྱུང་འདི་འདི་ནི་ཡང་བེད་དེ་ཨེ་ང་རོ་སོ་རེ་ཤིང་ཙག་དེ་འདྲ་འདུག་ཟེ་ཡ་ཅིག་བཙུགས་ཞེ་ཀ་ར་བཙུགས་ཞེ་ནི་ཁོ་དེ་ཡིག་ར་བ་ཧ་གོ་འདུག་ཟེ་ཡ་བྱས་ན། ཀ་ང་མ་ཐིག་ག་ལ་ཞེ་དྲག་ཞེ་དྲག་ང་རང་ཚོ་མཐུན་རྐྱེན་དེ་ཞེ་དྲག་འཛོམས་མཁན་མེད་ན་ཨེ་ནི་ཤིང་ཙག་འདི་བཙུགས་ཞེ་ཞུ་བ་ཡིན་པ་འདྲ་དོ།

ཇི་ལྟར་ང་རང་ཚོ་ལ་དེ་ཐག་གཅོད་ག་འདུག་དེང་སང་སོ་ར་མི་ལ་ཡིན་ན་བཟོད་པ་བྱེད་ཤེས་མེད་ག་འདུག་ལ་སྙིང་རྗེ་བོ་དེ་འདྲ་འདུག་རིག་པ་སྙིང་རྗེ་བོ་དེ་འདྲ་བཏང་ནས་འོ་འདུག་ཟེར་བ། དེ་ཡིན་དུས་ད་ལྟ་འདིའི་དབུ་འདི་ལ་གང་ཁོང་རང་གི་རྩ་བའི་བླ་མ་འདི་ཡིན་ཟེར་དངོས་གསུངས་མི་འདུག་ཨ། ངོ། བཀའ་དྲིན་ནོས་པའི་བླ་མ། བླ་མའི་ཞབས་བཏུད་ནས་ཞེས་བཀྲ་བཏུད་ཞེས་དེ་ཐ་ཡ་དེ་ཡན་ད་དེ་མཆོད་བརྗོད་ཅེས་ནས་དེ་ད་ག་རེ་བྱེད་ག་ཟེར་དུས་ཀྱི་ན་དགོངས་པ་རབ་གསལ་དགོས་ངོས་སུ་གོང་ས་དྲི་མེད་དྲི་གིན་ཞེས་རྩོམ་པར་དམ་བཅའ་དེ་བྱས་ར་བ། དེ་ད་ད།

ད་ག་རེ་ནི་ཤི། དེ་འདྲས་འདུག་ད་ག་ཚོད་དེ་ན་ཁ་ཤས་ཁ་ཤས་འདུག་ཕྱི་ད་ད་ཡིན་དེ་བ་སྔ་མ་ད་ངི་ད་ག་ཚོད་ཅིག། ག་རེ་ཚོ་རེ་གཞོན་ལྡོག་གོ་རེ་བྱས་བྱས་ཤིག་གསལ་ཁ་དེ་ཨ་རེ་མཚན་རྙེད་མ་སོང། སྙིང་མི་འདུག་ཞེ་ད་ཞེ་ད། འོ་འདུག་ཅེ་ད་འདི་ལ་རང་གི་འགྲེལ་པ་དང་མཐུན་པར་འཆད་པ་ལ་ཞེས་བསྟན་བྱའི་རྒྱུད་སྒྲོག་སྔོན་དུ་འགྲོ་བ་སྤྱིའི་རྣམ་བཞག་བཤད་པ་དང། སྐབས་སུ་བབ་པའི་གཞུང་དོན་སོ་སོར་བཤད་པ་གཉིས་ལས་ཆེ། དེ་ལྟར་ང་ཚོ་འདིས་ག་རེ་རུང་གོ། ཁེར་རུ་མི་བྱེད་དམ་དུ་དེ་ཇི་བ་རུ་བ། དགོངས་རྫོགས་བྱེད་དུ་བ། བོད་ཟླ་ལྔ་པའི་ཚེས་པ་བཅུ་བཞི་ལ་བྱེད་དུ་བ།

སྔ་མ་འདི་རེད་ད་ཐེངས་ཕ་གཉིས་ཀྱི་རྒན་འདི་གྲོངས་མེད་འགྲོ། ཁྱེད་གཞུང་པ་ཡག་རེད་ཨ་མདོ་མཁས་གྲུབ་ཟེར་ཞིག། དེ་འདྲ་རྒན་དཀོན་མཆོག་ཚུལ་ཁྲིམས་དང་ཁོ་ཚོ་དེ་འདྲ་གཅིག་པ་རེད། དེ་སྔ་ཀ་ལ་མེན་དུ་སེང་གེའི་གཞིས་ཆགས་བྱེད་པ་རོགས་གྲངས་མ་དེ་བ་དེ་རེད་རྒན་དེ་དགོངས་པ་རྫོགས་མེད་འགྲོ། རྒན་དེ་ཁོ་རང་ཨ་མདོ་རེད། ངས་ད་ག་སྐད་ཁྲིད་འདི་སྔ་མ་སྔ་མ་ནས་བཤད་བསྡད་པ་ང་འཇང་དགུན་ཆོས་ལ་བ་ནི་ལོ་གཉིས་པ་དུས་སྐབས་དེ་བ་ཡིན་ཁྲིད་འདི། མ་གལ་བཅུ་ནི་དགུན་ཆོས་དེ་ཚོ་ཡང་ཁེ་རུ་རིན་པོ་ཆེའི་ཡིག་ཆ་དེ་བཞི་དག་དེའི་དར་སོ་ཡོད་ཙང་ནི་དེ་ཡིན་ཟེར་གཅིག་བྲིས་པ་ཡིན་འདི་བ་དེ་ད་ལྟ་སྔ་བའི་ནང་ལ་དེ་བྱེད་ཀྱི་རེད་ཟེར་འདུག་ག་རེ་ཟེར་རེད།

འགྱུར་ཕྱག་ཟེར་ར་དང་དེ་ནི་ཁ་རོག་མགོ། དེ་ནི། དབུ་མ་ལ་འཇུག་པ་ཞེས་པའི་མཚན་གྱི་དོན་བསལ་ཏེ་སོ་གང་བ་མཚན་གྱི་དོན་འགྱུར་གྱི་ཕྱག་འཚལ་ཏེ། འོ། སྔོན་དུ་འགྲོ་བ་སྤྱིའི་རྣམ་གཞག་གི་ནང་ནས་གོ་བར་བྱ། ད་སྐབས་སུ་བབ་གཞུང་དོན་དངོས་དེ་དང་དབུ་མ་འཇུག་པའི་འགོ་ག་ནས་སོ་བར་སེམས་ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས་དེ་ནས་མ་བཤད་ཡོང་དུས་ཟེར་ན་གཞུང་དོན་དངོས་བཤད་པ་ཅི། དང་པོ་ལ། རང་ཅག་ཚེ་འདི་བདེ་བ་ཙམ་གྱིས་ཆོག་པར་མི་འཛིན་པར་ད་འདི་ལ་མ་ལོག་བཤད་རྒྱུ་རེ་ཡང་འཇིག་རྟེན་ཕྱི་མ་ཕན་ཆད་ཀྱི་བདེ་བ་དོན་དུ་གཉེར་བ་རྣམས་ཀྱིས་ག་རེ་བྱེད་དགོས་འདུག་ཟེར་ན། འོ། གཅིག་མི་གཅིག་ལ་སྐྱབས། སྐྱབས་འཚལ་བར། ཟེར་ན་ཚུར་འཚལ་བར་སངས་རྒྱས་བཅོམ་ལྡན་འདས་ལ་སྐྱབས་འཚལ་བར། འཚལ། དེ་ནི་དེ་ལ་བྱས་ནས་ཞུགས་ལ།

དོན་དག་ལ་དེ་ཡིན་པ་རེད་ཡ་གན། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་ཕྱག་མཛད་པའི་གཞུང་ཅིག་ཡིན་པ་རེད། འོ་དེའི་ནང་ལ་གཏིང་མཐའ་མེད་པའི་འཁོར་བ་ཡི་རྒྱ་མཚོའི་ནང་ན་རྣམ་པར་གནས་འདོད་ཆགས་ལ་སོགས་མི་བཟད་པའི་ཆུ་སྲིན་གྱིས་ལུས་ཟོས་པའི་ཕྱིར། ད་ང་རང་ཚོ་འཁོར་བ་དེ་རྒྱ་མཚོ་དང་དཔེ་སྦྱར་བ། འདོད་ཆགས་དང་ཞེ་སྡང་དུག་གསུམ་ལ་སོགས་པ་དེ་ཚོ་ཆུ་སྲིན་ལ་དཔེ་སྦྱར། ད་ག་རེ་བྱེད་དང་འཁོར་བའི་ནང་ལ་སྐྱེ་འཆི་བྱས་ལ། འོ་འདོད་ཆགས་ཞེ་སྡང་དུག་གསུམ་གྱིས་ནི་ང་ཚོའི་ལུས་པོ་དེ་ནི་ཟུག་ཟ་གི་ཡོད་རེད་པ་ཆུ་སྲིན་གྱིས་ང་རང་ཚོའི་ཆུ་སྲིན་གྱིས་ནི་ལུས་ཟོས་པས་ཟེར་དུས་དེ། ཆུ་སྲིན་གྱིས་འོ་འགྲིག་གི་འདུག་འགྲིག་གི་འདུག་ཆུ་སྲིན་གྱིས་ནི་ཏག་ཏག་བྱེད་པའི་བྱེད་སྒྲ་ཡིན་དགོས་འདུག་ག། ཆུ་སྲིན་གྱིས་དུག་གསུམ་དེ་འདོད་ཆགས་ཞེ་སྡང་དུག་གསུམ་དེ་ཆུ་སྲིན་ལ་དཔེ་སྦྱར། ང་རང་ཚོའི་ལུས་པོ་ལ་དཔེ་བྱས་ནས་ནི་ཆུ་སྲིན་གྱིས་ལུས་ཟོས་པས། དེ་རིང་གང་ད་ཡིན་ཙང་དེ་ཡི་དེ་ཟོས་ནི་སྡུག་བསྔལ་འཇིགས་པ་བྱེད་པ་རེད་ད་ཡིན་ཙང་དེ་རིང་གང་ལ་སྐྱབས་སུ་མཆི་ཟེར་དེ་འཇིགས་པ་དེ་ལ་སྐྱོབ་བྱེད། དུག་གསུམ་གྱི་འཇིགས་པ་དེ་ལ་རེད་པ་དོན་དག་ལ། འཇིགས་པ་སྐྱོབ་པའི་ཕྱིར་དུ་ག་རེ་ལ་སྐྱབས་སུ་འགྲོ་བ་རེད་ཟེར་ན་གང་ལ་ཉེས་པ་ཐམས་ཅད་ཀུན་གཏན་ནས་ཡོང་ཡེ་མི་མངའ་ཞིང་གང་ཞིག་ལ་ནི་ཡོན་ཏན་ཀུན་རྣམ་པ་ཀུན་དང་ལྡན་གྱུར་པ་མི་གཅིག་ཡོད་རེད་འོ་ཟེར་ཡ་རོ། ད་གང་ལ་ཉེས་པ་ཐམས་ཅད་ཀུན་གཏན་ནས་ཡོང་ཡེ་མི་མངའ། གང་ཞིག་ལ་ཡོན་ཏན་ཀུན་དང་ལྡན་མཁན་གྱི་སུ་བཞག་ཟེར་ན་ཐུབ་པ་སངས་རྒྱས་བཅོམ་ལྡན་འདས་བཞག་པ་རེད་པ། ཉེས་པ་ཐམས་ཅད་རྩ་བ་ནས་སྤངས། ཡོན་ཏན་ག་ཚོད་ཡོད་ན་ད་གང་ཅི་དེར་བ་ནི་ཡོང། གར་སོགས་ནས་སྟོན་པ་སངས། ཡང་དག་པར་རྫོགས་པའི་སངས་རྒྱས་རྫོགས་པའི་སངས་རྒྱས་ལ་རྫོགས་པ་ཟེར་ཏེ།

འོ་དེ་འདྲའི་གང་ཟག་ཅིག་ཡིན་ན་ནི། ཨ་ནི། དེ་འདྲས་གང་ལ་ཉེས་པ་ཐམས་ཅད་ཀུན་གཏན་ནས་ཡོངས་སུ་མི་མངའ་བ་གང་ཞིག་ལ་ཡོན་ཏན་ཀུན་དང་ལྡན་མཁན་གྱི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་སྐྱབས་སུ་མཆི། འོ་དེ་ལ་དེ་ནི་བསྟོད་པ་འབུལ་བ་དང་བཀུར་བ་བྱེད་དོ་བསྟོད་བཀུར་ལ་སོགས་པ་དེ་འདྲས་བྱས་པ་དང་ཨ་ནི་ཁོང་གིས་བསྟན་པའི་སངས་རྒྱས་ཀྱི་བསྟན་པ་དེ་ལ་ཞུགས་ན་རིགས་ཀྱི་རེད་ཟེར་འོ་ཞེས་གསུངས་པའི་ཕྱིར་བྱེད། ད་འོ་ན་འཇུག་བྱ་རྒྱལ་བའི་བསྟན་པ་དེ་ལ་གང་འདྲ་བྱེད་ས་ལུང་གི་བསྟན་པ་རྟོགས་པའི་བསྟན་པ་གཉིས་སུ་གོ་བར་བྱེད། འོ་ད། དང་པོ་ལ། སྟོན་པས་ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གི་གཉེན་པོར་ད་ལུང་གི་བསྟན་པ་དེ་ལ་རེད་པ། ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གི་གཉེན་པོར་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུངས་པ་རེད། གསུངས་ན་ད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ནང་ནས་ད་བརྗོད་བྱའི་ངོས་ནས་རབ་ཏུ་ཕུལ་དུ་ཕྱིན་པའོ། རྒྱན་འདི་འདི་གསུངས་ཡིན་པ་ད་དེའི་དུས་རྒྱུན་ང་རང་ཚོ་དང་རང་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ལས་འོ། བརྗོད་བྱ་ཟབ་པའི་མདོ་གཞན་ཡོད་པ་མ་ཡིན་ལབ་པ་ཡིན་ད་དེ་རེ་བྱོས། རེ་བ།

དུག་གསུམ་གྱི་གཉེན་པོ་བྱས། དུག་གསུམ་རེ་རེའི་གཉེན་པོ་ལ་ཉི་ཁྲི་ཆིག་སྟོང་ཆིག་སྟོང་བྱས། དུག་གསུམ་ཆ་མཉམ་པའི་གཉེན་པོ་ལ་ཉི་ཁྲི་ཆིག་སྟོང་བྱས། ད་བརྒྱད་ཁྲི་བཞི་སྟོང་གསུང་རབ་དེ་འདྲ་གསུངས། འོ་འདུག་སེ། འདིའི་དངོས་བསྟན། ཐམས་ཅད་མཁྱེན་པ་ཐོབ་པ་ལ་མ་ཟད་ཐར་པ་ཙམ་མ་ཟད། དེ་ལྟར་ངོ་བར་ཡང་ཡང་ཞུ་ད། ང་རང་ཚོ་དཔལ་ནཱ་བོད་ལྟ་བུ་ལ་སྤྱན་འདྲེན་པུ་སྟི་བརྒྱ་མ་གཏོགས་ཡོད་ཡོད་མ་རེད། རེད་བ། བོད་ཀྱི་པུ་སྟི་བརྒྱ་མ་གཏོགས་བསྒྱུར་ཐུབ་ཡོད་མ་རེད་བ། སངས་རྒྱས་བཅོམ་ལྡན་གྱིས་གསུངས་པའི་འཛམ་བུ་གླིང་འདི་ལ་གསུངས་པའི། གསུང་རབ་ཐམས་ཅད་བོད་ནང་ལྟ་བུ་ཉིད་བསྒྱུར་ཐུབ་ཡོད་མ་རེད། པུ་ཏི་བརྒྱ་མ་གཏོགས་བསྒྱུར་ཡང་བསྒྱུར་མི་འདུག་བ། འོ་འདུག་སེ་རྒྱས་འབྲིང་བསྡུས་གསུམ་ཡིན། དེ་བཞིན་བོད་སྤྱི་དང་རྒྱ་གར་ལ་ནི་ཡོད་ཡོད་ས་མ་རེད། བོད་བཀའ་འགྱུར་ནང་ལ་ཡོད་པའི་ཆོས་ཚན་ཁ་ཤས་ཁ་ཤས་དང་ངམ་དེང་སང་རྒྱ་གར་ནང་ལ་བཙལ་ན་དེ་བོད་ཀྱི་བཀའ་འགྱུར་ནང་ལ་ཡོད་མཁན་ཆོས་ཚན་ཁ་ཤས་ར་དང་ཨ་ནི་བསྟན་འགྱུར་ནང་ལ་ཡོད་མཁན་ད་ཁ་ཤས་ཁ་ཤས་མ་གཏོགས་དེ་ང་རང་ཚོ་བོད་བཀའ་འགྱུར་ནང་ལ་མར་ཅོ་རི་དེ་བ་གཉིས་ཀྱི་སྐོར་རང་ཡོད་ས་མ་རེད། ད་བསྟན་གཅིག་དེ་འདྲའི། ཕྱིས་སུ་མཁས་པ་དེ་འདྲས་ད་ཕྱིས་སུ་མར་ཅིག་གང་འཚམ་ཅིག་ལ་རྩོམ་བཞག་པའི་རྣམ་འགྲེལ་དེ་འདྲས་ད་ཁ་ཤས་ཁ་ཤས་བོད་བཀའ་འགྱུར་བསྟན་འགྱུར་ནང་ལ་མེད་མཁན་རྣམ་འགྲེལ་ཁ་ཤས་ཁ་ཤས་རྙེད་རྒྱུ་ཡོད་ཨ་འདྲ་འདུག་འོ་གཞན་མེད་ཨ་འདྲ་འདུག་བྱས་རྗེས་སྤྱི་དངོས་གནས་རང་ད་ཕ་རོལ་ཏུ་ཕྱིན་པ་ནི་རྒྱས་འབྲིང་བསྡུས་གསུམ་རེད་བྱས། ད་འོ་ན་རྒྱས་འབྲིང་བསྡུས་གསུམ་གྱི་བརྗོད་བྱ་ལ་ག་རེ་ཟེར་ན་དངོས་བསྟན་དེ་ལ་ཐམས་ཅད་མཁྱེན་པ་ཐོབ་པ་མ་ཟད་ཐར་པ་ཙམ་ཐོབ་པ་ལ་ཡང་ངེས་པར་དུ་རྟོགས་དགོས་པའི་སྟོང་ཉིད་རྒྱས་པ་དེ་མདོར་བསྡུས་ན་གང་ཅི་དེ་རེད། རེ་བ་དངོས་བསྟན་སྟོང་ཉིད་ཀྱི་རིམ་པ་དང་སྦས་དོན་མངོན་རྟོགས་རིམ་པ་ཟེར་སྐད་ཆ་ད་ག་རང་འགྲོ་རྒྱུ་རེད། ད་དངོས་བསྟན་སྟོང་ཉིད་ཀྱི་རིམ་པ་ཟེར་དེ་ག་འདྲ་ཞིག་རེད་ཟེར་ན་གྲུབ་མཐའ་འོག་མ་རྣམས་དང་མི་མཐུན་པ་བྱས་ནས་ཐར་པ་ཐམས་ཅད་མཁྱེན་པ་ཐོབ་པ་ལ་ད་སྟོང་ཉིད་རྟོགས་དགོས་ད་ཨ་ལ་ཅང་འདུག་ཐར་པ་ཐོབ་པ་ལ་ཡང་ངེས་པར་དུ་སྟོང་ཉིད་མ་རྟོགས་ན་ཐར་པ་ཐོབ་ས་ཡོད་བ་མ་རེད། དེ་འདྲའི་སྟོང་ཉིད་དེ་བསྟན་པ་རེད་ཟེར་ད་དེ་ཐལ་འགྱུར་བ་ཁོ་རང་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་བ། འཕགས་པ་ཡིན་ན་སྟོང་ཉིད་རྟོགས་མྱོང་ཡོད་པས་ཁྱབ་ཟེར་གྱི་ཨ་རེ་བདེན་འཛིན་ཁོ་ཉོན་སྒྲིབ་སྒང་ལ་བསྡད་བསྡད་ཨ་རེ་བདེན་འཛིན་ཉོན་སྒྲིབ་སྒང་ལ་བསྡད་སོང་ན་དེ་ནི་བདེན་འཛིན་སྤོང་བ་ཅི་ཁ་ཚ་ཐར་པ་ཐོབ་པ་ལ་བདེན་འཛིན་མ་སྤངས་ན་གྲ་མི་འགྲིག་ག་བདེན་འཛིན་ག་བསྟན་ལ་སྟོང་ཉིད་རྟོགས་པ་བྱེད་རང་མ་ཡིན་རང་བཞིན་རེད་བ། བྱས་ཙང་ད་ནི།

དེ་བཞིན་དེ་འདྲས་གསུངས་འདུག་བ་དེ་འདྲ་དེ་ལ་གོ་རིམ་ངེས་པར་གསུངས་འདུག་བ་དེ་བས་རྒྱས་པར་བསྟན་པའི་ཕྱིར་རེད། འདིར་དེ་གཉིས་ཀྱི་ནང་ནས་ད་དངོས་བསྟན་སྟོང་ཉིད་རིམ་པ་གཏན་ལ་འབེབས་ཤིང་དེ་ཡང་མགོན་པོ་ཀླུ་སྒྲུབ་ཀྱིའོ། ད་ག་རེ་ཟེར་ན། མགོན་པོ་ཀླུ་སྒྲུབ་དེ་དེ་ནས་ཟབ་མོ་སྟོང་པ་ཉིད་ཀྱི་དོན་གཏན་ལ་འབེབས་པར་བྱེད་པ་ལ་ད་མཆོག་ཏུ་གྱུར་པ་ཡིན་ད་མགོན་པོ་ཀླུ་སྒྲུབ་ཀྱིས་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ལུང་རིགས་གཉིས་ཀྱི་སྒོ་ནས་གཏན་ལ་ཕབ་པའི་རྗེས་སུ་འབྲངས་ནས་གཏན་ལ་འབེབས་པ་ཡིན། འོ་འདུག་སེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། མགོན་པོ་ཀླུ་སྒྲུབ་དེ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་གཏན་ལ་འབེབས་པར་བྱེད་པ་ལ་གཞན་དང་མི་འདྲ་བ་མཆོག་ཏུ་གྱུར་པ་རེད་ཟེར་སངས་རྒྱས་བཅོམ་ལྡན་འདས་ཁོང་རང་རང་གིས་ནི། འོ་ཧོ། ལུང་བསྟན་ཡོད་རོ་ང་ཡི་ཐིགས་པ་འཇིག་རྟེན་དུ་བླ་མེད་ཐེག་ཆེན་རབ་བཤད་ནས་རབ་ཏུ་དགའ་བའི་ས་བསྒྲུབས་ཏེ་བདེ་བ་ཅན་དུ་དེ་འགྲོའོ་སོགས་མགོན་པོ་ཀླུ་སྒྲུབ་ལ་དེ་རྒྱལ་བ་ཉིད་ཀྱིས་མདོ་རྒྱུད་དུ་མ་ནས་ལུང་བསྟན་པ་སེ་ལུང་བསྟན་ག་བར་དུ་ཟེར་ན་འཇམ་དཔལ་རྩ་རྒྱུད་ལས་ད་འདི་འཇམ་དཔལ་རྩ་རྒྱུད་ལུང་ཡིན་པ་ཡི་དྭགས་དེ་རེད་བ་ཤིང་ཚིགས་སུ་བཅད་འགོ་དེ་ཡོད་རོ། ང་ཡི་ཐིགས་པ་འཇིག་རྟེན་དུ་བླ་མེད་ཐེག་ཆེན་རབ་བཤད་དེ་གསུངས་པ། ང་ཡི་ཐེག་པ་འཇིག་རྟེན་དུ་ཐེག་པ་ཟེར་ན་ད་ལམ་བྱེད་དོ། དེའི་ནང་ནས་བླ་ན་མེད་པ་ཁོ་ག་རེ་ཟབ་མོ་སྟོང་ཉིད་རྟོགས་པའི་ལམ་འཇོག་གར་བོ་དེ། འཛམ་བུ་གླིང་འདིའི་ནང་ལ་བླ་ན་མེད་བླ་མེད་རབ་བཤད་ནས་བདེ་བ་ཅན་དུ་སྐྱེ་བ་བྱེད་ཀྱི་རེད་ཟེར་ནས་གསུངས་པ་རེད་བ་འོ་དེ་བྱས། རྗེས་སུ་འབྲངས་ནས་གཏན་ལ་འབེབས་པ་ཡིན། ད་འོ་ན་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱིས་ག་འདྲའི་ཕྱག་དཔེ་ག་རེ་ག་རེ་རྩོམ་ཡོད་རེད་ཟེར་ན། སྤྱིར་སངས་རྒྱས་ཀྱི་བསྟན་པ་རྒྱས་པའི་ཆེད་དུ། མདོ་ཕྱོགས་ཀྱི་གསུང་རབ་དང་སྔགས་ཕྱོགས་ཀྱི་གསུང་རབ་མང་པོ་ཞིག་འདུག་གསུངས་པ་རེད་ད། དེའི་ནང་ནས་ཀྱང་ཁྱད་པར་དུ་ད་ཁོང་རང་རང་གི་དམིགས་བསལ་བྱས་ནས་འོ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད། འོ་ལུང་རིགས་གཉིས་ཀྱི་སྒོ་ནས་འོ་གཏན་ལ་ཕབ་པ་རེད། འདིར་ད་ག་ཚོད་ཡག་གི་ད་ག་རང་ཁས་ལེན་གི་འདུག་བ། ད་བྱས་ཙང་འོ་ད།

གསལ་པོ་བྱས་ནས་དེ་འཛམ་བུའི་གླིང་འདི་ལ་གསུང་བ་ཡིན་ཟེར་དེའི་གོང་དུ་མེ་རི་སོར་བཞི་གོ་ར་གུག་ལ་མེ་འགྲོ་འོ་ཅོག་དེ་དེའི་རྗེས་ཁྱད་པར་དུ་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ལུང་རིགས་གཉིས་ཀྱི་སྒོ་ནས་གཏན་ལ་ཕབ་པའི་ཕྱིར་དང། མ་ཟད་པ་ཞིག་ནི་དེ་ལྟར་གཏན་ལ་ཕབ་མཁན་ཡིན་གང་ཟག་རེད་ཟེར་ནས་ཨོ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨོ་ད་ལུང་བསྟན་པ་ར་བ་ཟིག་དང་འདྲ་ཡི་ལུང་འདི་ཞེས་ར་བ་འོ་དེ་དེ་མིན་པའི་ལུང་བསྟན་མང་པོ་འདུག་ཨ་ད་མགོན་པོ་ཀླུ་སྒྲུབ་ཁོང་རང་རང་ལ་སྐུ་ཚེ་དེ་ལོ་དྲུག་བརྒྱ་བཞུགས་པ་རེད་ཟེར་ཡ་ར་ད་རུང་བརྒྱད་ཅུ་བར་བཞུགས་པ་རེད་ཟེར་ཡ་ར་འོ་ལོ་ཉིས་བརྒྱ་བཞུགས་པ་རེད་ཟེར་ཡ་ར་ལུང་བསྟན་ཁོ་རང་འདྲ་མི་འདྲ་ཡོང་གི་འདུག་ཨོ་ཐུགས་རྗེ།

ཞེས་ནི། གཏང་མ་ནི་ནང་རིག་པའི་བསྟན་བཅོས་ཆེ། ད་དེ་མ་ཡིན་པའི་ཐུན་མོང་བའི་བསྟན་བཅོས། འོ་དེ་ལྟར་གཏན་ཚིགས་རིག་པ་ཡིན་ན་འོ་ཁུ། བསྟན་བཅོས་ག་རེ་ག་རེ་བརྩམས་ཡོད་རེད་ཟེར་ན་བསྟན་བཅོས་སྐྱེ་བོ་གསོ་ཐིགས་ཟེར་ཡིན་རྒྱུ་དེ་མིན་འགྲོ་བ་ཅིང་ད་དཔེར་ན་ངས་ཤེས་ཀྱི་མ་རེད་ད་གོར་མི་གོར་མཐོང་མ་མྱོང་བ། ཡིན་རྒྱུ་བྱས་ན་དེ་མིན་འགྲོ་སྨན་གྱི། སྐོར་ཡོད་སྐོར་དེ་འདྲ་བཤད་པ་གསུངས་མིན་འགྲོ་བ་དེ་བྱས་ནི་ཤེས་རབ་བརྒྱ་པ་བྱས་ནས། འཇིག་རྟེན་ལུགས་ཀྱི་བསྟན་བཅོས་འཇིག་རྟེན་ལུགས་ཀྱི་བསྟན་བཅོས་ཟིན་ད་དེ་ཡིན་པ་རེད་ད་ང་རོ། འཇིག་རྟེན་ལུགས་ཀྱི་བསྟན་བཅོས་ཐམས་ཅད་དུ་བཟོ་དང་བཟོ་བ་རྒྱུ་རྩ་རིག་རིག་ཏུ་བཟོས་ཟིན་རྒྱུ་བ་འོ་འཇིག་རྟེན་ལུགས་ཀྱི་བསྟན་བཅོས་ཟེར་ན་དེ་རེད་ཁ་ཤེས་རེད། འཇིག་རྟེན་ལུགས་ཀྱི་བསྟན་བཅོས་རྒྱལ་པོ་ལུགས་ཀྱི་བསྟན་བཅོས་ཟེར་ཡོད་ལ་མགོན་པོ་ཀླུ་སྒྲུབ་ཀྱིས་བརྩམས་པའི་རྒྱལ་པོ་ལུགས་ཀྱི་བསྟན་བཅོས་ཟེར་ཡོང་བ་ཡོད་དམ། ཡིན་རྒྱུ་དེར་ད་ག་ང་རང་ཚོ་པ་ཚྭ་སྤྲིན། ལུང་པ་གོ་ཁྲིམས་སྐྱོང་སྟངས་རྒྱལ་པོས་ལུང་པ་མི་སེར་སྐྱོང་སྟངས་ཁོ་ཚོ་ལ་ད་གར་སོ་རྒྱུན་འདུག་ཨ་ནི་ཕ་གིའི་ཁྲིམས་བཅད་ནས་ད་ཕྱིས་ཁྲིམས་བཟོས་མ་བྱུང་ཁྲིམས་བཟོས་ནས་ནི་རྒྱལ་པོས་མི་སེར་སྐྱོང་ལུགས་སྐྱོང་སྟངས་ཟེར་བ་རེད་པ་འོ་ཁོ་པའི་ཆོས་དང་མཐུན་པ་བྱས་ནས་མར་གསུངས་བཞག་གི་འོ་དེ་ལ་འཇིག་རྟེན་ལུགས་ཀྱི་བསྟན་བཅོས་ཟེར་ཡོད་ས་རེད་འོ་མང་དུ་མཛད་པའི་ཕྱིར་རོ་ཟེར་དེས་ན་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད། ལུང་རིགས་གཉིས་ཀྱི་སྒོ་ནས་གཏན་ལ་ཕབ་པའི་ཚུལ་ལུགས་ཡོད་དེ། མགོན་པོ་ཀླུ་སྒྲུབ་རེད་པ་གཏན་ལ་ཕབ་མཁན་དེ་ག་འདྲས་ཕབ་པ་རེད་ཟེར་ན། འོ། ད་ལུང་གི་སྒོ་ནས་གཏན་ལ་འབེབས་པ་ལ་མདོ་ཀུན་བཏུས་དེ་རྩོམ་གནང་བ་རེད་ཟེར་དེ་ལ་མདོ་སྡེ་དུ་མའི་ལུང་གི་སྒོ་ནས་ཟབ་པ་དང་རྒྱ་ཆེ་བའི་ཆོས་གཉིས་རྒྱས་པར་སྟོན་པ་དེ་མདོ་ཀུན་བཏུས་མགོན་པོ་ཀླུ་སྒྲུབ་ཀྱིས་རྩོམ་མཛད་པའི་མདོ་ཀུན་བཏུས་འདི་ག་རེ་ཟེར་ན་ལུང་རྐྱང་རྐྱང་དྲངས་ནས་མདོ་ལུང་རྐྱང་རྐྱང་དྲངས་ནས་ཟབ་མོ་སྟོང་པ་ཉིད་དེ་བསྟན་པ་གནང་གི་ཡོད་ས་ལུང་གི་སྒོ་ནས་གྲུབ་པ་ཡིན་པ་རེད་པ་བཏུས་པ་དང། རིགས་པའི་སྒོ་ནས་གཏན་ལ་འབེབས་པ་ལ་དབུ་མ་རིགས་པའི་ཚོགས་དྲུག་གསུངས་པ་དེ་རྒྱུན་ང་ཚོ་རིགས་ཚོགས་དྲུག་ཟེར་ཞོར་ངོ་དེས་བྱས་པ་རེད། བརྟགས་ན་རིགས་ཚོགས་དྲུག་པོ་འདི། རེ་བ། སྟོང་ཉིད་གཏན་ལ་འབེབས་པ་ཟེར་ན་ཐད་ཀར་ལུང་ལ་མ་བརྟེན་པ་ཅིག་གཙོ་བོ་ཁོ་རང་ལ་རིགས་པས་དོན་དག་ད་ག་རང་མཐར་གཏུགས་ན། དྲི་མ་མེད་པའི་རིགས་པ་ཉིད་ཀྱི་དབྱེ་བ་གོ། རེ་བ། ད་ལུང་ལ་བརྟེན་ན་ཞེ་དྲག་ཞེ་དྲག་ཡང་མ་རེ་བ། མཐར་གཏུགས་ན་དྲི་མ་མེད་པའི་རིགས་པ་ཉིད་ཀྱིས་དབྱེ་དགོས་པ་མ་གཏོགས་རིགས་པ་དང་འགལ་བའི་གྲུབ་མཐའ་ཁས་ལེན་ན་སྨྲ་བ་པོ་ཚད་མ་ཡོད་མི་རུང་ཟེར་རྒྱུ་དེ་ངོ་མ་གོ་དེ་ལ་གཏུགས་དགོས་ཨ་ཡག་ཡིན། འོ། ཁ་རས་ངོ་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་དེ་ཤེས་དགོས་རེད་གསུང་ཡོང་དུས། གཞན་དག་གོ་མཐར་དྲི་མ་མེད་པའི་རིགས་པ་ཉིད་ཀྱི་འོ་སྒོ་ནས་དེ་སྟོང་ཉིད་དེ་ཤེས་དགོས་རེད་གསུང་ཨ་རེ་བ། མཐར་གཏུགས་ན།

ཨ་མ་ཨ་མ་དེ་བསྟན་བཅོས་ཀྱི་ནང་ལྟར་རིགས་ཚོགས་དྲུག་གི་ནང་ནས་ཨ་མར་དེ་ག་རེ་ཆགས་ཀྱི་རེད་ཟེར་ན། ད་རྩ་བ་ཤེས་རབ་དེ་ཆགས་ཀྱི་ཡོད་ཨ་བ། བརྗོད་ན། འོ་ཐུགས་རྗེ་ད་ང་ནས་རིགས་ཚོགས་དྲུག་གི་དྲུག་པོ་དེ་གི་བརྗོད་བྱ་ཇི་ལྟར་བསྟན་ཚུལ་ཡོད་དེ། དང་པོ་དང་པོ་རྩ་བ་ཤེས་རབ་རེད། བྱས་ཙང་རྩ་ཤེས་རང་གཞན་གྱི་སྡེ་པ་རྣམས་ཀྱིས་སྒྲོ་བཏགས་པའི་བསྒྲུབ་བྱ་བདེན་དངོས་དེ་དགག་པ་རེད། ཟེར་བ། ད་གང་བྱས་གཙོ་བོ་དེ་བདེན་གྲུབ་དགག་དགོས་པ་རེད་པ། བདེན་གྲུབ་དགག་ཡོང་དུས་ད་བདེན་གྲུབ་ཁས་ལེན་མཁན་གོ་ག་ནས་ཡོང་དགོས་འདུག་གསུངས་ཏེ།

སྒྲུབ་བྱེད་དེ་འགོག་པ་རེད། འདུག་བྱེད། ད་སྟོང་ཉིད་བདུན་ཅུ་པས་ག་རེ་ཟེར་ན། རབ་བྱེད་བདུན་པའི་སྐབས་སུ་དེ་ག་རེ་སོང་བ་རེད་ཟེར་ན། ད་གཤམ། འདི་པ་ཡོང་བ་ཡོད་རབ་བྱེད་བདུན་པས་ད་སྟོང། མ་གཞི་ཨ་ཐག་འགྲིག་རེད་མར་གཤམ་དེ་ཀློག་གཤམ་དེ་ཁོ་རང་མར་གཤམ་དེ་གླེང་དགོས། སྟོང། ག་རེ་གོ་དེ། སྟོང་ཉིད་བདུན་ཅུ་པ་དེ་རབ་བྱེད་བདུན་པ་ལས་ཐུ་འཕྲོས། རེད་བ། འཕྲོས་པ་བྱེད་མར་གཤམ་དེ་འཕྲོས་ཟུར་དུ་བཤད་དེ་ཡོད་དེ་བྱེད་རང་བཞིན་མེད་པ་ལ་སྐྱེ་འཇིག་སོགས་ཀྱི་ད་ཁོ་རང་གི་བརྗོད་བྱ་གང་བསྟན་ག་རེ་ཟེར་རང་བཞིན་གྱིས་མེད་པ་གང་ཡིན་པ། རང་བཞིན་གྱིས་མེད་ཀྱང། ཨ་ནི་ཐ་སྙད་དུ་སྐྱེ་འཇིག་དང་འོ་རྒྱུ་འབྲས་ལ་སོགས་པའི་རྣམ་གཞག་འཐད་ཚུལ་དུ་དེ་བཤད་པ་རེད། ཟབ་པ་རང་བཞིན་གྱིས་མེད་ན་ཡང་མེད། ད་ལྟ་རང་བཞིན་གྱིས་མེད་ན་དབུ་མ་རང་རྒྱུད་པ་སྒང་ག་ཡིན། དབུ་མ་རང་རྒྱུད་པ་མ་ཐོབ་སྒང་ག་རང་བཞིན་གྱིས་མེད་ཕྱིན་ཆད་ལ་རྩ་མེད་རེད་དོ། མེད་ན་སྐྱེ་འཇིག་ལ་སོགས་པ་ག་ནས་ཡོང་ཡག་ཡོད་རེད་དེ། གསུང་སྐུད་ཨར་ཏེ་དེ་ལ་ལན་བརྒྱབ་དེ་ཚོ། རང་བཞིན་གྱིས་མེད་ན་ཡང་མེད་ཐ་སྙད་དུ་ཡོད་རེད། ཡོད་ད་སྐྱེ་འཇིག་དེ་ཚོ་འཐད་ཀྱི་རེད་བཤད་ནས་འོ་དེའི་རྒྱུ་མཚན་དེ་སྟོང་ཉིད་བདུན་ཅུ་པའི་ནང་ལ་རྒྱས་པོ་གསུང་གི་ཡོད་ཡིན་པ་རེད། འོ་རྣམ་གཞག་དེ་ཚོ་སྤྱི་དང། ད་རབ་བྱེད་དང་པོས་ག་རེ་གསུང་གི་རེད་ཟེར་ན། དེའི་ནང་ནས་ད་ལྟ་ཡག་གི་ཐད་ལ། རང་བཞིན་གྱིས་མེད་པ་ཟས་གོ་ཅན་མེད་ན་དེ་ནི་ག་རེ་མགོ། དེ་ནི་ག་རེ་མགོ་བྱ་བྱེད་ལ་སོགས་པའི་རྣམ་གཞག་སྤྱིར་འཐད་ཀྱི་མི་འདུག་ཟེར་བ། ད་རྩོད་ཟློག་གིས་དེའི་ནང་ནས་དཔྱད་ན། སྐྱེ་འཇིག་དེ་རང་བཞིན་གྱིས་མེད་ན། སྐྱེ་འཇིག་འཐད་ཀྱི་མི་འདུག་ཟེར་དེ་ལ་སྐྱེ་འཇིག་ཡོད་པ་དེ་ཐ་སྙད་དུ་རང་བཞིན་གྱིས་གྲུབ་པ་མེད་ཀྱང་ཐ་སྙད་དུ་འོ་མྱུ་གུ་ལ་སོགས་པ་དེ་ཚོ་ལ་སྐྱེ་འཇིག་ཡོད་པ་རེད་ཟེར་གི་དེ་རང་བཞིན་གྱིས་མེད་ན་བྱ་བྱེད་འཐད་ཀྱི་མི་འདུག་ཟེར། བྱ་བྱེད་ཟེར་ཡས་དེ་ལ་སྐྱེ་འཇིག་གི་རྣམ་བཞག་སྐད་ཆ་གོ་བ་མ་རེད་པའོ། དེ་ཡིན་དུས་སུ་ཁོ་གཉིས་ལ་སྤྱི་ཞིག་དག་གིས་ཁྱད་པར་སོགས་བྱས་ནས། འོ་འཕྲོས་པའི་རྩོད་ཟློག་དང་ཁྱད་པར་དུ་ཡང། དགག་སྒྲུབ་ཀྱི་རྣམ་བཞག་འཐད་ཚུལ། བསྟན། བྱས། དགག་སྒྲུབ་ཀྱི་རྣམ་བཞག་འཐད་ཚུལ་དེ་དག་ཡིན་རྒྱུ་རེད་དེ་རེད། རང་བཞིན་གྱིས་མེད་སོང་ན། རང་བཞིན་མེད་ན་མེད་པས་ཁྱབ་པ་དེ་ཁས་ལེན། རང་བཞིན་མེད་ན་མེད་པས་ཁྱབ་པ་དེ་ཁོ་ཚོས། རང་བཞིན་མེད་ན་མེད་པས་ཁྱབ་པ་དེ་ཁས་ལེན་ནས་དེ་ནི་རིགས་ཨར། རང་བཞིན་གྱིས་མེད་ན། དངོས་པོ་ཟེར་དེ་རང་བཞིན་གྲུབ་པ་མེད་སོང་ན་ད་ཁྱོད་རང་ཚོས་རང་བཞིན་གྲུབ་པ་ཡོད་མ་རེད་ཟེར་ནས་སྐད་ཆ་མང་པོ་ཞིག་བཤད་ཀྱི་འདུག་ཨ། རང་བཞིན་གྲུབ་པ་ཡོད་མ་རེད་དེ་ང་ཚོ་ལ་རང་བཞིན་གྲུབ་པ་ཁས་ལེན་མཁན་ཚོར་ལྟ་ས་སྟངས་ཤིག་རང་བཞིན་གྲུབ་པ་འགོག་གི་འདུག་ཨ། འགོག་ན་དེ་འདྲའི་ཚིག་དེ་ཆོས་ཅན་ཨོ་ཧོ། རང་བཞིན་གྲུབ་པ་འགོག་ཐུབ་མི་ཐུབ་པར་ཐལ། མི་ཐུབ་པར་ཐལ་ཁོ་མེད་པའི་ཕྱིར་ཨ་ད་རང་བཞིན་མ་གྲུབ་པའི་ཕྱིར། ཚིག་ཁོ་རང་ཡོད་མེད་ལ་ད་དངོས་པོ་རང་བཞིན་མ་གྲུབ་ཟེར་ལབ་ན་ཚིག་རང་བཞིན་མ་གྲུབ་པ་ཡིན་པ་རང་རེད་བ། ཅི་ཚིག་ཁོ་རང་བཞིན་མ་གྲུབ་ན་ཚིག་དེ་ཡོག་མ་རེད། ཚིག་མེད་ན་ཚིག་དེ་ལ་བརྟེན་ནས་ང་ཚོ་ལ་རང་བཞིན་གྲུབ་པ་འགོག་ཐུབ་འགོག་ཐུབ་རྒྱུ་མ་རེད་པ་དེ་དགག་སྒྲུབ་རྣམ་གཞག་ཙམ་ཤེས་ཡ་མི་འདུག་བ། འོ་དེར་བལྟ་ཟེར་བྱུང་བ་ཡིན་ད་རྩོད་ཟློག་གི་སྐབས་སུ་རྩོད་པ་ཟློག་ཟེར་ཏེ་ཁོ་ཚོས་དེ་ཚུར་རྩོད་པ་རྩོད་པ་ཡིན་ད་དེ་ཟློག་པའི་ཆེད་དུ། འོ་རང་ཚིག་དེ་རང་བཞིན་གྱིས་མེད་ན་ཡང་རང་བཞིན་མེད་པའི་ཚིག་ཅིག་གིས་རང་བཞིན་གྱིས་མེད་པ་ཞིག་སྒྲུབ་ཐུབ་ཀྱི་རེད་ཟེར་ནས་འོ་དེ་ལན་དེ་རྒྱག་གི་ཡོག་ཡིན་པ་རེད། དབུ་མར་འདི་ཚོས་ཚང་བས་ད་ག་རེ་འོ་ཐུབ་ཟེར། རིན་ཆེན་ཕྲེང་བ་དང་རིགས་པ་དྲུག་ཅུ་པ་གཉིས་ཀྱིས་ད་དེར་གཙོ་བོ་དེ་ལམ་གྱི་རྣམ་གཞག་ནི་བཤད་ཡོད་པ་ཡིན་པ་རེད། དེས་ན་ང་ཚོས་མ་བཙལ་བ་ནི་འཕྲོས་ཡོང་གི་རེད། རིན་ཆེན་ཕྲེང་བ་དང་རིགས་པ་དྲུག་ཅུ་པ་གཉིས་ཀྱིས་དེ་ནི་ལམ་གྱི་རྣམ་གཞག་དེ་གསལ་པོ་བྱས་ནས་བཤད་ཡོད་པ་ཡིན་པ་དེ་དེའི་ཕྱིར་དེ་གཉིས་ཀྱིས་ཐ་སྙད་དུ་ཡོད་ཅིང་རང་བཞིན་གྱིས་མེད་པའི་མཐའ་གཉིས་སྤངས་པའི་དེ་ཁོ་ན་ཉིད་རྟོགས་པའི། ཡེ་ཤེས་དེས་གྲོལ་བྱེད་ཀྱི་ལམ་དུ་བསྟན་པ་ཡིན། དེ་ཙམ་ལ་ཁག་འདི་དག་སྟོང་ཉིད་རྟོགས་པའི་ཤེས་རབ་སྟེ། འཁོར་བ་ལས་གྲོལ་བར་བྱེད་པའི་གྲོལ་བྱེད་ཀྱི་ལམ་ངོ་མ་འདི་རེད་ཅེས་གསུངས་པ་རེད་དེ། དེ་ཙམ་བསྲེ་ཡ་མ་རེད། བྱང་ཆུབ་ཀྱི་སེམས་དང་བུ་ཆུང་ཡོད་དོ་བྱང་ཆུབ་ཀྱི་སེམས་གར་སང་སྙིང་རྗེ་ཆེན་པོ་དང་གང་ག་ལ་བརྟེན་ཡོང་གོ། འོ་གྲོལ་བྱེད་ལམ་གྱི་རྣམ་བཞག་བསྟན་པ་རེད། འོ་ཐུགས་ས་ཡ་གས་དེས་ཞིབ་མོ་རྣམ་འཐག་དེའི་སྒྲུབ་བྱེད་རྟོག་གེ་ཚིག་དོན་བཅུ་དྲུག་དགག་པ་ཡིན་ཟེར་སོང་ང། རང་བཞིན་གྲུབ་ཀྱི་སྒྲུབ་བྱེད་དེ་ལ་རྟོག་གེ་ཚིག་དོན་བཅུ་དྲུག་ཡོད་ཁོ་རང་ཚོ་ཁས་ལེན་གི་འདུག་འོ་དེ་འགོག་པ་ཡིན། ཞེས་འོ་གཙོ་ཡོད་བཅུ་ནི་འགོག་ན། དེ་གང་ཞེ་ན་ད་ཚུགས་རྟོག་གེ་ཚིག་དོན་བཅུ། དེ་འདྲ་འདི་ནས་མ་བྱེད་ཡོང་དུས་ད་ཕར་ཕྱིན་མཐའ་དཔྱོད་ནང་ལ་ད་དུང་དེ་ལས་གསལ་བ་ཡོང་རེ་རེ་ནས་གྲངས་ཀ་རྒྱབ་ཡོང་ཡོད་གསུངས་ཀྱི། ད་དེ་འདྲ་དེ་ལ་སྡོམ་བྱས་ནས་ཚད་མ་གཞལ་བྱ་ཐེ་ཚོམ་དགོས་པ་གྲུབ་མཐའ། དེ་ནས་ཁ་རུ་ཡན་ལག་རྟོག་གེ་གཏན་ལ་དབབ་སེང་ཆེན་འོ་དོད་རྩོད་པ་དང་བརྗོད་པ་དང་སུན་འབྱིན་དང་རྒོལ་བ་དང། འོ། གཏན་ཚིགས་ལྟར་སྣང་ཚིག། ཚིག་དོར་ཚར་གཅད་པ། འདི་དག་ཏུ་འོ་ཐོག་ཚིག་འདིའི་བར་དུ་བཅུ་དྲུག་ཡོད་པ་ཡིན་པ་རེད། འོ་དང་རང་བཞིན་གྱིས་གྲུབ་པའི་འོ། རང་བཞིན་གྱིས་གྲུབ་པ་ཡི་སྒྲུབ་བྱེད་དེ་ལ་དཔེར་ན་ཡི་དྭགས་པོ་ཞེས་སོགས་ནི་རང་བཞིན་གྱིས་གྲུབ་པ་ཡོད་ཐལ་ཁོ་རྟོགས་མཁན་གྱི་ཚད་མ་ཡོད་པའི་ཕྱིར། འོ། རང་བཞིན་གྱིས་གྲུབ་པ་ཡོད་ཐལ། འོ། དེ་འདྲ་བ་དེ་གཞལ་བྱ་ཡིན་པའི་ཕྱིར་གཞལ་བྱ་ཡིན་ན་ཡོད་དགོས་བཤད་ནས། རང་བཞིན་གྲུབ་པ་ཡོད་ཐལ་དེ་ནི་ག་འདྲ་ཟེར་ན་ཁོ་ལ་དམིགས་ནས་ཐེ་ཚོམ་སྐྱེ་དེའི་རྗེས་སུ་ཁོ་རྟོགས་ཀྱི་ཚད་མ་སྐྱེ་བ་ཡོད་པའི་ཕྱིར། འོ་རང་བཞིན་གྲུབ་པ་ཡོད་ཐལ་རང་བཞིན་གྲུབ་པ་མེད་ན་ཐར་པ་ཐམས་ཅད་མཁྱེན་པ་ཐོབ་པའི་ཆེད་དུ་ད་མཐོ་ས་ལ་བྱས་ན་དེའི་ཕྱིར་དུ་ལས་ཀ་དཀའ་ལས་ཞེ་དྲག་རྒྱག་གི་འདུག་དེ་ལ་དགོས་པ་ཡོད་པའི་ཕྱིར་དམའ་ས་ལ་བྱས་སོ་རང་བཞིན་གྲུབ་པ་ཡོད་ཐལ་འཇིག་རྟེན་པ་རྣམས་ཀྱིས་སྟོན་ཐོག་ཡོང་ཡས་དོན་དག་ལ་ཁེབས་བཟང་ཡོང་ཡས་དོན་དག་ལ་དཀའ་ལས་མང་པོ་རྒྱག་པ་དེ་ལ་དགོས་པ་ཡོད་པའི་ཕྱིར་ད་ག་ནས་དུས་གང་རང་བཞིན་གྲུབ་པའི་སྒྲུབ་བྱེད་ལ་འགྲོ་དགོས་པ་འོ་དེ་འདྲས་བཀོད་ཡོང་གི་ཡོད་ས་རེད་ན་མ་ད་དེ་རེད་ད་མ་གཤམ་དེ་བ་མ་ད་འདུག་གཅིག་འདི་སྤྱི་དོན་ཡིན་ན་མཐའ་དཔྱོད་ནང་རེ་རེ་ནས་གྲངས་ཀ་གཅིག་བརྒྱབ་བཞག་རེད།

འོ་ཐུག་ཆེན་བལྟ་ས་སྟོང་ཡན་གོ་ལ་རང་དེ་ནི་འོ་མི་འཐད་དེ་སྐྱེ་འཇིག་གནས་གསུམ་རང་བཞིན་གྱིས་མེད་ན་དེ་མེད་དགོས་དེ་མེད་ན་མདོ་ལས་གསུམ་པོ་འདི་དག་ནི་འདུས་བྱས་སྐྱེ་བའི་མཚན་ཉིད་ཀྱང་ཡིན་འདུས་བྱས་ཁ་ཚ་འདུས་བྱས་ཀྱི་མཚན་ཉིད་དེ་འདུས་བྱས་སྐྱེ་བ་ཡང་མངོན་འཇིག་པ་ཡང་མངོན་གནས་པ་ལས་གཞན་དུ་འགྱུར་བ་ཡང་མངོན་ནོ་ཟེར་ནི་འོ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྐྱེ་འཇིག་གནས་གསུམ་ཡོད་གསུངས་འདུག་བ་དེ་ཁྱོད་རང་དེ་འདི་མདོ་དེ་དང་འགལ་འགྲོ་འདུག་ཟེར་ར་བ། གསུམ་པོ་འདི་དག་ཟེར་ནི་སྐྱེ་འཇིག་གནས་གསུམ་འདི་ར་བ། འདུས་བྱས་ཡིན་ཤེས་ལ་ཁྱོད་ཀྱིས་སྐྱེ་འཇིག་གནས་གསུམ་རེད་ཡོད་པས་ཁྱབ་ར་བ། སྐྱེ་འཇིག་གནས་གསུམ་འདི་ལ་འདུས་བྱས་ཀྱི་མཚན་ཉིད་ཟེར་ལབ་པ་རེད། འདུས་བྱས་སྐྱེ་བ་ཡང། འཇིག་པ་ཡང། གནས་པ་ལས་གཞན་དུ་འགྱུར་བ་ཟེར་ན་དེ་ནས། དེ་ནས་ཁ་དོག་གོ། འཇིག་པ་ཡང། གནས་པ་ལས་གཞན་དུ་འགྱུར་བ་ཟེར་ན་དགག་པ་སོར་ཆ་དོག་གོ། ཞེས་གསུངས་པ་དང། འགལ་བའི་ཕྱིར་ཟེར་ན་སྐྱོན་མེད་དེ། སྐྱེ་འཇིག་གནས་གསུམ་ཐ་སྙད་ཙམ་དུ་ཡོད་པ་ལ་དགོངས་པ་ཡིན་པའི་ཕྱིར་དེ་ལྟ་སྟེ། སྐྱེ་འཇིག་གནས་གསུམ་ཡོད་གསུམ་པོ་འདི་དག་ནི་འདུས་བྱས་ཀྱི་མཚན་ཉིད་ཡིན་གསུངས་ཡོད་དེ། ཐ་སྙད་དུ་ཡོད་པ་ལ་དགོངས་པ་མ་གཏོགས་ཁྱོད་རང་རེད། ང་ག་རེ་ཟེར་ན་ཐ་སྙད་དུ་ཡོད་པ་དང་རང་བཞིན་གྱིས་ཡོད་པ་ལ་དབྱེ་བ་ཕྱེད་མཁན་ཡིན། ཁྱེད་རང་ཚོ་ཐ་སྙད་དུ་ཡོད་པ་དང་རང་བཞིན་ཡོད་པ་གཉིས་རེད་ཡོད་མི་གཅིག་གཉིས་རེད་ཞེས་ཡོད་པ་དང་རང་བཞིན་ཡོད་པ་གཉིས་གཅིག་པ་གཅིག་རྐྱང་ཞིག་མེད་པ་ཞིག་ང་དེ་ལ་ཁྱད་པར་ཕྱེད་མཁན་ཡིན་གསུང་དགོས་ཨང། སྟོང་ཉིད་བདུན་ཅུ་པ་ལས་སྐྱེ་བའམ་གནས་འཇིག་ཡོད་མེད་དམ། དམན་པ་མཉམ་པ་ཁྱད་པར་ཅན་སངས་རྒྱས་འཇིག་རྟེན་སྙད་དབང་གིས་གསུང་གི་ཡང་དག་དབང་གིས་མིན། ད་དེ་འགྲིག་འདུག་ད་འདི་ལ་དེ་མ་རེད་ཁྱོད་རང་ཚོ། ས་དབུ་མ་གོ་སླེབས་ཐལ་རེད་སུ་མ་དབུ་མ་སླེབས་དུས་འཛིན་གྲྭ་འདི་འདི་མ་ཀློག་བཞག་རྒྱུ་ད་ག་ས་མ་ད་ཁོ་ཨ་ལེ། གཅིག་མ་བཤམས་ཏེ་འགྲོ་དགོས་ས་མ་ལབ་རྒྱུས་སོར་ཆགས་མ་རེད་ཞེས་གསུངས་པ་ཤེས། ཞེས་མ་བཏོན་ཡང་དེ་ཡི་ཁྱད་མཚར་བ། དོན་དག་ལྟར་མི་ལོག་ཞེས་བརྗོད། ལུང་རྒྱུན་ནི་མེད་ནི་གང། ད་ག་ཟེར་ཧ་དུས་ཚོད་འཕྲོ་བརླག་དང་ཡིན་ཟེར་ཞེས། འོ་ད་རྩོད་བཟློག་དེ་རབ་བྱེད་དང་པོ་ལས་འཕྲོས་ཚུལ་ག་རེ་ཡིན་ཟེར་ན། དགག་སྒྲུབ་ཀྱི་རྣམ་གཞག་སྐད་ཆ་དེ་རབ་པའང་ཡོད་དེ། རབ་བྱེད་དང་པོ་ལས། དངོས་པོ་རྣམས་ཀྱི་རང་བཞིན་ནི་རྐྱེན་ལ་སོགས་ལ་ཡོད། ཡོད་མ་ཡིན་ཟེར་ལབ་སོང། དངོས་པོ་རྣམས་ཀྱི་རང་བཞིན་དེ་རྐྱེན་ལ་སོགས་པ་ལ་བརྟེན་ནས་ཡོད་པ་མ་ཡིན་ཞེས་པ་དེ་རང་བཞིན་གྱིས་ཡོད་པ་མ་ཡིན་གསུང་གི་རེད་པ། བྱས་ད་དངོས་པོ་རྣམས་རང་བཞིན་གྱིས་མ་སྐྱེས་པའི་རྒྱུ་མཚན་གྱིས་རང་བཞིན་གྱིས་མ་གྲུབ་པར་གསུངས་པ་རེད། དངོས་པོ་རྣམས་ཀྱི་རང་བཞིན་ནི་རྐྱེན་ལ་སོགས་ལ་ཡོད་མ་ཡིན། རང་བཞིན་གྱིས་རྒྱུ་རྐྱེན་ལ་བརྟེན་ནས་རང་བཞིན་གྱིས་སྐྱེ་བ་གོ་ཡོད་མེད་དང། དེ་ནི་འོག་གི་དེ་རང་བཞིན་གྲུབ་པ་ཡོད་མ་རེད་ཅེས་ནི་རྒྱུ་རྐྱེན་གཏུགས་ཚེ་བསྒྲུབ་བྱ་དེ་གྲུབ་ཡོང་དུས་དང། དེ་ནི་ཕར་ནས་རྟགས་གསལ་བཏང་མཁན་དེ་ཚོས་དབུ་མ་རང་རྒྱུད་པ་མ་ལྟ་བུའི་འོ་དངོས་པོ་རང་བཞིན་གྱིས་མེད་ན། ཁྱོད་རང་གིས་རང་བཞིན་མེད་ཅེས་སྐད་ཆ་བཤད་ཀྱི་འདུག་བ་འོ་དེས་ཚིག་དེའང་རང་བཞིན་མེད་པ་ཆགས་ཐག་རེད། ད་དེ་འདྲའི་ཚིག་དེ་རང་བཞིན་གྱིས་མེད་ན་ཚིག་དེ་མེད་པ་ཆགས། མེད་ན་ཚིག་དེ་ལ་བརྟེན་ནས་ང་ཚོ་ལ་རྟགས་གསལ་ཚོ་བཏང་ནས་དགག་པ་བརྒྱབ། ཁྱོད་རང་གིས་གཅིག་གཏོར་གཅིག་བསྒྲུབ་བྱ་ཞིག་བསྒྲུབ་གིས་སོ་དེ་བསྒྲུབ་ཡ་དེ་ཡོད་མ་རེད། འོ་འདུག་སེ། མི་ནུས་སོ་ཞེས་རྩོད་པ་གཅིག་རྩོད་པ་དེ་ལ་དེ་བཟློག་པའི་ཆེད་དུ་གལ་ཏེ་དངོས་པོ་ཐམས་ཅད་ཀྱི་རང་བཞིན་ཀུན་ལ་ཡོད་མིན་ན་ཁྱོད་ཀྱི་ཚིག་ཀྱང་རང་བཞིན་མེད་རང་བཞིན་བཟློག་པར་མི་ནུས་ད་དེ་ཀུན་ཕར་ནས་དབུ་མ་རང་རྒྱུད་པ་ཁོང་ཚོས་རྟགས་གསལ་གཏོང་ཡས་རྟགས་གསལ་བ་རེད་རྟགས་གསལ་བ་དེ་རྟགས་གསལ་དེ་བྱས་ད་ཁོ་ལ་རྩོད་བཟློག་གི་ལན་བསྐྱོན་ཡོང་དུས་ད་དངོས་དེ་ལ་དངོས་པོ་རང་བཞིན་གྱིས་གྲུབ་པའི་ཁས་ལེན་དེ་ལ་སྲིད་དོ་དེ་ང་རྩོད་བཟློག་ཁོ་རའི་ལུང་བྱས་ན་ངེད་ལ། ངའི་ལ་ཡིས་སེའུར་བྱོས་རེད་ཡིན་གྱི་ཚོར་ཡོད་ད་དེ་ལ་ཟེར་འདུག་ག་རེ་ཡིན་ད་ག་རང་མེད་འགྲོ། རྩོད་བཟློག་ཁོ་རང་གི་ལུང་དེ་བྱས་སོང་ན་ང་ལ་དངོས་པོ་རང་བཞིན་གྱིས་གྲུབ་པ་ཁས་ལེན་པའི་ཁས་ལེན་དང་དམ་བཅའ་ཡོད་ན་ཁྱོད་རའི་རྟགས་གསལ་དེ་ང་ལ་ཟུག་གི་རེད་དེ། ང་ལ་དངོས་པོ་རང་བཞིན་གྱིས་གྲུབ་པ་ཁས་ལེན་པའི་ཁས་ལེན་མེད་མེད་པ་ཡིན་དུས་ཁྱོད་རའི་རྟགས་གསལ་དེ་ང་ལ་ཟུག་གི་མ་རེད་ཟེར་ལན་དེ་རེད་བྱས་ད་དེ་ལ་ཟེར་འདུག་དེ་ལ་ཡིན་ན་དངོས་དེ་ངའི་ལ་ཡིན་ན་མི་ཤེས། འོ་དེ་ལ་ཟེར་བྱས་དེ་ལ་དངོས་པོ་རང་བཞིན་གྱིས་གྲུབ་པའི་ཁས་ལེན་ཡིན་རྒྱུ་བྱས་ན་ཡིན་ན་ཡང་དེ་རྩོད་པ་དེ་ལ་ཟེར་ནས་ཟིན་ན་གང་ཞིག་ཡང།

དེའི་ལོའི་ཡོན་སྐུ་འཇིག་ལྟའི་སྐུ་དྲིན་གཞུང་ལུགས་མ་ནས་གཞུང་ལུགས་མ་ནས། ཁོ་རང་ཉིད་ཀུན་ནས་སློང་བྱེད་ཐུན་མོང་མ་ཡིན་པ་མ་རིག་པ་ཀུན་ནས་སློང་བྱེད་མ་རིག་པ་འཇིག་ལྟ་ཁོ་རེད་ད་ང་སེང་གི་ང་ང་རང་རྒྱ་ཐུབ་པ་ཡིན་ན་རང་གི་མཚན་ཉིད་ཀྱིས་གྲུབ་པ་འཛིན་མཁན་ཁོའི་སྐུ་དྲིན་གྱིས་ད་ལས་བསགས་རེད་དེའི་ལས་ཡོང་ཡང་གང་ག་དེ་ད་ང་ཚོ་ག་ལས་སྐྱེ་བ་སྔ་མ་དེ་ཡང་འཇིག་ལྟའི་སྐུ་དྲིན་གྱིས་བྱུང་བ་རེད་རང་ག་སང་རྩོད་ས་ཟིན་པ་ནི་སྐྱེ་བ་སྔ་མ་ལ་འཇིག་ལྟའི་སྐུ་དྲིན་གྱིས་ལས་ད་འདི་དེ་ལ་མི་ལ་སྐྱོ་ལས་གཅིག་གཉིས་པ་འདུ་བྱེད་ཀྱི་ལས་བསགས་ད་ད་འདི་བ་གཅིག་སྐྱེ་བའི་སྐད་ཆ་མ་རེད་འཇིག་ལྟ་མེད་ན་བྱེད་ཡས་མེད་པ་ནི།

ད་རེས་ཡོད་པ་པ་ནི་བདེ་འགྲོར་འགྲོ། མེད་པ་པ་ནི། མེད་པས་སྲིད་པ་འདི་ལས་མིན་ཟེར་འོ། མེད་པས་སྲིད་པ་ད་རེས་ཡོད་པ་པ་ནི་བདེ་འགྲོ་ལ་འགྲོ་ཐུབ་ཀྱི་རེད་ཅེས་མེད་པའི་སྲིད་ལ་ལས་འབྲས་དང་སྐྱེ་བ་སྔ་ཕྱི་ལ་སོགས་མེད་ཟེར་ལབ་ད་སྐོར་ར་བརྒྱབ་ཅིག་བསྡད་རྒྱུ་རེད་ཅེས་འཁོར་བ་ལ་དེའི་ནང་ནས་སྐོར་ར་བརྒྱབ་ས་མ་སྨྲ་ས་འདི་གང་ལ་སྐོར་ར་བརྒྱབ་བསྡད་འོར་བ་ངན་འགྲོ་ལ་སྐྱོ་ཁོ་ར་ཅིག་སྲིད་མེད་པས་སྲིད་པ་འདི་ལས་མིན་སྲིད་པ་འདི་ལས་ཐར་ཐུབ་ཀྱི་མ་རེད་ཅེས། མིན། དངོས་དང་དངོས་མེད་ཡོངས་ཤེས་པས་ཟེར་ད་དངོས་དང་ཟེར་ཁོ་ཐ་སྙད་དུ་ཡོད་པ་གོ་བྱེད། དངོས་མེད་ཟེར་ན་རང་བཞིན་གྱིས་མེད་པ་གོ་བྱེད་ཁོ་ཏག་ཏག་ཤེས་སོང་ན་འོ་ད་བདག་ཉིད་ཆེན་པོ་དེ་འཁོར་བ་ལས་རྣམ་པར་གྲོལ་ཐུབ་ཀྱི་རེད་ཅེས་ཧ་གོ་མཁན་གྱི་གང་ཟག་དེ། ཞེས་དང། ཡོད་པ་པ་ནི་བདེ་འགྲོ་ཨ་འདས་དུ་བཤམས་དོན་ནི་ཡོད་པ་པ་ནི་བདེ་འགྲོར་འགྲོ་མེད་པ་པ་ནི་ངན་འགྲོར་འགྲོ། ཡང་དག་ཇི་བཞིན་ཡོངས་ཤེས་ན་ད་ད་ག་རེ་ཡང་དག་ཇི་བཞིན་ཡོངས་དེ་དངོས་དང་དངོས་མེད་ཡོངས་ཤེས་པ་དེ་རང་རང་རེད། འོ་ཤེས་ན་ཅེས་ནི་ཤེས་ནས་ཨ་གཉིས་ལ་མི་བརྟེན་ཐར་པར་འགྱུར་ཟེར་འདི་རེད།

ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་བྱུང་སོང་ན་ངར་འཛིན་ཡོད་ན་ལས་བསགས་སོང་ན་དེ་ལས། དེ་ནི་ལས་ཉོན་གྱིས་སྐྱེ་བ་ཡིན་ན་འབྲས་དུས་རྣམ་ཤེས་ཡིད་བརྟེན་འདི་ཡིན་ན་ཁོ་སླེབས་སོང་ང་ད་ལམ་གསུམ་པོ་དེ་གོ་ད། རླུང་འཁོར་འཁོར་ནང་བཞིན་མཐའ་དང་དབུས་དང་འོག་གིས་བྱས་ནས་རྩ་ནས་ག་སོ་མཐའ་དང་དབུས་དང་འོག་དེ་ནི་གཞུག་ད་ག་སོ་མགོ་ད་གསེར་རྩ་ནས་གང་ཡང་ངོས་འཛིན་ས་མེད་པ་བྱས་ནས་འཁོར་བའི་དཀྱིལ་འཁོར་མགལ་མེ་ཡི་དཀྱིལ་འཁོར་ལྟ་བུ་འཁོར་བ་རྒྱུ་སྔ་མ་ནས་བྱས་ད་དེ་འདྲ་རེད་འདུག་སྔ་མ་ཁོ་རླུང་མགོ་ད་འཛིན་ས་མེད་ཚེ་འདི་མགལ་མེ་ལ་དཔེ་བཞག་ཡག་འགྲོ།

ཉན་རང་ལ་ཆོས་ཀྱི་བདག་མེད་རྟོགས་པ་ཡོད་པ་དབུ་མ་ཐལ་འགྱུར་ཞལ་གྱིས་བཞེས་པར་མ་ཟད་དབུ་མ། དེ་འདྲ་ཁས་མི་ལེན་མཁན་གྱི་དབུ་མ་རང་རྒྱུད་པ་རྣམས་ཀྱིས་ད་ག་རང་བཞེས་དགོས་ཟེར། བྱས་ཙང་འཁོར་བའི་གཞི་རྩ་མཐར་ཐུག་པ་མ་ལོག་ཀྱང་འཁོར་བ་ལས་གྲོལ་བ་མི་འགལ་ཟེར་དེ་རེད་བ། ད་འདི་ཡང་པའི་གཞི་རྩ་རང་ཟེར་དེ་ལྟའི་སྐད་ཆ་བཤད་རྒྱུ་བ་མ་རེད་དཱ། ཇི་སྲིད་ཕུང་པོར་འཛིན་ཡོད་པ་ཟེར་དུས་གང་བྱས་ཕུང་པོ་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་ཡོད་ན་རེད། ད་ཡང་འདི་ཀྱི་རོ་ཟེར་བ་རེད་ཡ། ཆོས་ཀྱི་བདག་འཛིན་ཡོད་ན་གང་ཟག་གི་བདག་འཛིན་ཡོད་འགྲོ་བ་རེད་ཟེར་བ་དེ་རེད། ཇི་སྲིད་ཕུང་པོར་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད།

ཉོན་མོངས་པའི་ཀུན་ནས་ཉོན་མོངས་པ་ལ་སྐྱེ་བའི་ཀུན་ནས་ཉོན་མོངས་པ་ནི་ག་རེ་ཟེར་དགོས། ལས་ཀྱི་ཀུན་ནས་ཉོན་མོངས་པ་དང་དེར་དང་པོ་བརྒྱད་པ་དགུ་ཉོན་མོངས་གཉིས་པ་བཅུ་པ་ལས་ལྷག་མ་བདུན་ནི་སྡུག་བསྔལ་ལ་ཟེར་བ་དེ་ཡིན་པ་རེད་ལམ་གསུམ་ཐོག་མཐའ་དབུས་མེད་པ་འཁོར་བའི་དཀྱིལ་འཁོར་མགལ་མེ་ཡི་དཀྱིལ་འཁོར་ལྟ་བུ་ཁོ་རྒྱུ་ཅན་འདི་ནི་འཁོར་བར་འགྱུར། དེ་ནི་དེ་དང་དེའི་ཁྱད་པར་དུ་འཁོར་ལོ་འཁོར་སྟངས་བཞིན། ད་དེ་འཁོར་བའི་དཀྱིལ་འཁོར་དེ་ལས་བཟློག་ལུགས་གོ། དེ་ནི་རང་གཞན་གཉིས་ཀ་དང་དུས་གསུམ་ཉིད་དུ་མ་ཐོབ་ཕྱིར་དེ་ནི་ངར་འཛིན་པ་ནི་ཟད་པར་འགྱུར། ད་དེ་ཁོ་བཟློག་སྟངས་འདི་ཤེས་ཡོང་དགོས་པ་རེད། དེ་ནི་རང་གཞན་གཉིས་ཀ་དང། ཞེས་དུས་ཡ་གི། དང་པོ་ཕུང་པོ་རང་བཞིན་གྲུབ་པར་འཛིན་པའི་འཛིན་པ་གཅིག་དང། གང་ཟག་རང་བཞིན་གྲུབ་པར་འཛིན་པའི་འཛིན་པ་གཅིག་སྐྱེ་བ་རེད་བ། ཁོའི་སྐབས་དེ་ལ་རང་གཞན་གཉིས་ཀ་ཡི་སྟེང་དུ་ད་རང་དང་གཞན་གང་ཡིན་ན་དེའི་སྟེང་དུ་རང་བཞིན་གྱིས་མེད་པ་དེ་རྟོགས་ན་བྱས་ཁོ་ཡང་དུས་གསུམ་ཉིད་དུ་འོ་མེད་པའི་ཕྱིར་རང་བཞིན་གྱིས་གྲུབ་པ་དེ་འོ་རང་གི་སྟེང་དུ་ཡང་མེད་གཞན་གྱི་སྟེང་དུ་ཡང་མེད་འདས་མ་འོངས་ད་ལྟ་གསུམ་ཀ་གང་གི་སྟེང་དུ་ཡང་མེད་བ། ད་ཁོ་མ་ཐོབ་པ་དེ་ཧ་གོ་ན། རེད་པ་ད་མདོར་བསྡུས་ན་རང་བཞིན་མེད་པ་ཧ་གོ་ན་རེད་ད་དོན་དག་ལ་ཧ་གོ་ན་དེ་ནི་ངར་འཛིན་འདི་ཟད་པར་གྱུར་འགྲོ་རེད་ཅེས་རེད་པ་ད་ངར་འཛིན་ཟད་ན་དེ་དག་རེད་པ་ད། གང་འགག། མ་རིག་པ་འགགས་པས་ལས་འགག་ལས་ཡ་འགགས་པས་རྣམ་ཤེས་ནས་སྐྱེ་བ་འགག་ཟེར་མར་ཕྱིན་ཅིག་རྒ་ཤི་བར་དུ་ཁ་ཚང་འགག་ནས་ཕྱིན་པ་རེད་བ་འོ་ངར་འཛིན་པ་ནི་ཟད་གྱུར་ན་དེ་ལས་ལས་དང་སྐྱེ་བ་ཡང་ད་འགག་འགྲོ་རེད་ཟེར་ཡོད་དུ་རེད་ཞེས་དང། བདག་ཉིད་དང་ནི་འཇིག་རྟེན་འདི་བླ་མེད་བྱང་ཆུབ་ཐོབ་འདོད་ན་དེ་ཡི་རྩ་བ་བྱང་ཆུབ་སེམས་རི་དབང་རྒྱལ་པོ་ལྟར་བརྟན་དང། ཕྱོགས་མཐའ་གཏུགས་པའི་སྙིང་རྗེ་ལ། སྙིང་རྗེ་དང་གཉིས་ལ་མི་བརྟེན་ཡེ་ཤེས་ལགས་ད་ཁོ། རྒྱལ་པོ་ལ་གཏམ་གྱི་རྟགས་ཡིན་པ་དེ་རང་ལ་བསྐྱོན་པ་རེད་བ། སྐྱེས་བུ་བསླབ་བྱ་བསྐྱོན་པར་བདག་ཉིད་དང་ནི། སོ་སོ་སོ་སོ་བ་འཇིག་རྟེན་འདིས་བླ་མེད་བྱང་ཆུབ་ཐོབ་སྙིང་འདོད་ན། ད་ག་རེ་བྱེད་དགོས་རེད་ཟེར་ན། དེའི་རྩ་བ་དེ་ལ་བྱང་ཆུབ་ཀྱི་སེམས་ལ་སློབ་སྦྱོང་བྱས་ཤོག། འོ་རེད། དེ་ཡང་བྱང་ཆུབ་ཀྱི་སེམས་དེ་རིའི་རྒྱལ་པོ་རི་དབང་ལྟ་བུ་དང་བརྟན་པ་རེད་བ། རིའི་རྒྱལ་པོ་རིའི་རྒྱལ་པོ་རི་རབ་ནང་བཞིན་གྱི་བྱང་ཆུབ་ཀྱི་སེམས་དག་སློབ་སྦྱོང་བྱས་ཤོག་བརྟན་པོ་ཡོད་མཁན་གཅིག། འོ་ན་ཕྱོགས་མཐའ་གཏུགས་པའི་སྙིང་རྗེ་དང་དེ་དག་ལས་དེ་ནི་ང་རང་ཚོའི་དེ་ནི།

དེ་འདྲ་རེད་ལགས་ཟེར་ཏེ་རྒྱལ་པོ་ལ་དཔལ་ལེགས་ཞེས་ཟེར་བ་དེ་འདྲ་རེད་ཟེར་ནས་ཁ་ཐུག་ང་རང་ཚོའི་སྐད་དེ་འདྲ་རེད་ཟེར་ཞེས་ཟེར་ན་འདི་རེད་ལགས་ཟེར་བ་ལགས་ཟེར་ཏེ་རྒྱལ་པོ་ལ་བཤད་པར་བ། འོ་ཐུགས་རྗེ་ཞེས་གསུངས་པའི་ཕྱིར་རོ་ད་དེའི་སྐབས་སུ་གང་ཕྱིར་ང་ནི་བྱམས་ལྡན་པ་འཇིག་རྟེན་ཆོས་གསུམ་ཟེར་བྱང་ཆུབ་ཀྱི་སེམས་སྙིང་རྗེ་ཆེན་པོ་འོ་སྟོང་ཉིད་རྟོགས་པའི་ཤེས་རབ་གསུམ་པོ་དེར་སློབ་སྦྱོང་བྱས་ཤོག་གསུང་བར་བ། ང་རང་ཚོས་གར་ཟེར་ན་ལམ་གྱི་གཙོ་བོ་རྣམ་གསུམ་ཡིན་ན་ཅི་ཟེར་རོ་འོ་ཁོ་ལ་སློབ་སྦྱོང་བྱས་ཤོག་གསུང་བ་རེད་འོ་དེ་བསྟན་པ་རེད།

སྤྱི་ལེ་སྤྱི་ཁྱབ་ལ་གཅིག་རེ་བསྡད་ལ་མགོན་པོ་ཀླུ་སྒྲུབ་སུའི་ཁས་ལེན་གྱི་ཚད་མའི་སྐྱེས་བུ་ཁས་ལེན་གྱི་དོན་སློབ་དཔོན་འཕགས་པ་ལྷ་ཡང་ཚད་མའི་སྐྱེས་བུ་ལ་སྤྱི་ཁྱབ་ཏུ་ཁས་ལེན་འགྲོ་བ་རེད་ཚད་མའི་མགོན་པོ་ཀླུ་སྒྲུབ་ཚད་མའི་སྐྱེས་བུ་ཁས་ལེན་མཁན་གང་ག་ཡིས་སློབ་དཔོན་འཕགས་པ་ལྷ་ཡང་ད་ག་རང་ཁས་ལེན་གྱི་ཡོད་ས་རེད་བྱས་ད་འདི་ལ་གཞུང་ཕྱི་མོའི་དབུ་མ་པ་ཟེར་ཏན་ད་རང་གཤམ་དེ་བ་ཞིག་ལ་ཡོང་ང་གཞུང་ཕྱི་མོའི་དབུ་མ་པ་ཟེར་ད་བ་རེད་བྱས་ང་སློབ་དཔོན་འཕགས་པ་ལྷས་མགོན་པོ་ཀླུ་སྒྲུབ་ཀྱི་ཐུན་མོང་མ་ཡིན་པའི་ཟབ་པ་དང་རྒྱ་ཆེ་བའི་ཆོས་གཉིས་བསྟན་པའི་ཐུགས་ཡོད་དེ་རང་རྒྱུད་ལ་དགག་པ་གསལ་བར་མ་མཛད་དོ་དེ་ར་བ། རང་རྒྱུད་ལ་དགག་པ་གསལ་བར་མ་མཛད་པ་དང་རང་རྒྱུད་པ་རྣམས་ཀྱིས་ཀྱང་འོ་ད་རང་རྒྱུད་ལ་མ་མཛད་པ་བྱས་ཙང་ཁས་ལེན་པ་ར་བ།

མ་དཔེ། མ་ཕྱི་ཁོ་རང་གསལ་པོ་མི་འདུག་བྱས་ཙང་མ་ཕྱི་ནང་ལ་ད་ག་རང་འདུག་དེ་ང་གར་བྱས་འོ་རེད་ཟེར་མ་དཔེ་ཁོ་ན་འདུག་ང་གར་བྱས་འོ་ཟེར་ཡ་དེ་མ་དཔེ་ཟེར་ཡ་ར་མ་ཕྱི་མ་ཕྱི་ཟེར་ན་མ་དཔེ་ལ་གོ་བར་བ། ཀ། ང་ཚོ་སློབ་གྲྭ་རེ་ཡོད་ན་ཀ་དཔེ་ལ་གོ་བར་བ་དཔེ་ལྟ་ས་གོ། བྱས་ཙང་གཞུང་ཕྱི་མོ་འོ་ཟེར་ཙང་འོ་ཀ་དཔེ་ཆ་བཞག་ས་ཡིན། ཆ་བཞག་ས་ཡིན་དཔེ་རེད་ཀ་དཔེ་དེ་ག་ཆ་བཞག་ས་འདི་རེད་བ། རེད་བ། མ་དཔེ་ཟེར་དུས་ཆ་བཞག་ས་གོ་ལ་ཟེར་བ་མ་རེད། བྱས་ཙང་མ་དཔེ་ལ་མ་ཕྱི་མ་ཕྱི་ཟེར་འོང་དགོས་བར་བ།

རེ་བ། སྤྱིར་བཏང་བྱས་ན་གོ་ཐལ་འགྱུར་གཞུང་འདི་སངས་བསྐྱངས་རྗེས་ལ་དེ་བཞག་སྟེ་སངས་བསྐྱངས་ལ་དཔལ་ལྡན་ཟླ་བ་ཡོང་དགོས་བྱུང་དགོས་བར་དེ་ཡིན་ན་ཡང་དེ་ཁོ་རང་ང་རང་ཚོ་ཁར་གོ་བྱུང་རིམ་ད་ཁར་གོ་ར་ཐོག་མའི་བྱུང་རིམ་གོ་རང་བཞིན་ནས་བཤད་གི་ཡོད་ས་བ། དེ་རྗེས་དེ་སློབ་དཔོན་ལེགས་ལྡན་འབྱེད་ཡབ་སྲས་ཀྱིས་སློབ་དཔོན་ལེགས་ལྡན་འབྱེད་ཡབ་སྲས་སྲས་དེ་རེད་སློབ་དཔོན་ལེགས་ལྡན་འབྱེད་ཁོ་རང་བྱས། ཨ་ནི་དེ། སློབ་དཔོན་ཡེ་ཤེས་སྙིང་པོ་དེ་དེ་ནི་སློབ་དཔོན་ལེགས་ལྡན་འབྱེད་ཀྱི་དངོས་སློབ་ཡིན་པ་རེད། འོ་དེའི། ད་འཕགས་པ་ཡབ་སྲས་དགོངས་པ་ག་འདྲ་ཞིག་བཀྲལ་བ་ཟེར་ན་ད། སློབ་དཔོན་སངས་རྒྱས་བསྐྱངས་ལ་རྟགས་གསལ་བཏང་རེ་བ་ཁྱོད་རང་འགྲིག་གི་མི་འདུག་ཟེར་ནས་རང་རྒྱུད་ལ་དགའ་བོ། ཐལ་འགྱུར་ལ་བརྟེན་ནས་རྗེས་དཔག་སྐྱེ་གི་རེད་ཟེར་དུས་སྐད་ཆ་དེ་བཤད་ཀྱི་འདུག་བ་འོ་དེ་རྩ་བ་ཉིད་འགྲིག་གི་མ་རེད་ཟེར་ནས་ཁྱོད་རང་ཚོས་མཐར་ཐུག་ཚོ་དགོངས་པ་ཐལ་འགྱུར་དུ་བཀྲལ་སོང་ང་ད་ཡིན་དུས་རྩ་འགྲིག་གི་མ་རེད་ཟེར་ནས་རྟགས་གསལ་བཏང་གི་བ་ཡིན། བཏང་ནས་ནི། འོ་ད། འཕགས་པ་ཡབ་སྲས་ཀྱི་དགོངས་པ་དེ་རང་རྒྱུད་དུ་འགྲེལ་བ་རེ་བ། ད་རང་གཞུང་དང་གཞན་གཞུང་གཉིས་ཀྱི་ཁྱད་པར་དུ། རང་གཞུང་ལ་དབུ་མ་སྙིང་པོ་རེ་བས།

ད་ཞི་འཚོ་ཡབ་སྲས་ཟེར་དེ་ཡབ་སྲས་ཟེར་ཞི་བ་འཚོ་དེ་ཁོང་རང་དེ་རེད་སྲས་དེ་ལ་ད་སློབ་དཔོན་ཀ་མ་ལ་ལ་ཤཱི་ལ་དེ་གཉིས་ཀ་ལོ་བོད་ལ་ཕེབས་ར་བ། སློབ་དཔོན་ཞི་བ་འཚོ་དང་ཀ་མ་ལ་ཤཱི་ལ་གཉིས་མ་དེ་ཁལ་ལོ་བྱོས་སོང་ཟེར་ཞི་བ་འཚོ་དེ་མཁན་ཆེན་བོ་དྷི་ས་ཏྭ་ཡོ་ནས་བཤད་འདུག་བ་དེ་ཡིན་པ་ར་བ་ཀ་མ་ལ་ཤཱི་ལ་ནི་ད། རྒྱ་ནག་ཧ་ཤང་ཟེར་ཅིག་བྱུང་འདུག་བ་སྔ་མོ་བོད་ལ། ཅི་ཡང་ཡིད་ལ་མི་བྱེད་པའི་ལྟ་བ་ཟེར་བྱས་ནི་ད་གང་ལྟར་ཀྱང་ལྟ་བ་སྒོམ་ཡོང་དུས་ཙ།

དེ་འདྲ་འདི་ཚོར་བསྟན་འགྱུར་ཁོ་ཚོའི་གོ་བརྡ་ད་ག་རང་ཡོད་ཨ་ཡིན་པ་རེད་དེ་ལ་ང་ཚོས་ངོ་རྡོ་རྗེ་འགྲེལ་པ་དེ་ཚོ་ལའང་བཤད་ཚུལ་དང་ཅིག་ཅིག་རྒྱ་སྐད་དུ་བ་ཅིག་ཅིག་མཛད་པ་ཡིན་མི་རྟག་ཅིག་གནས་རེད་ཟེར་འོང་དུས་ད་ག་ཡིས་ཁོ་ལ་ད་ག་རང་མཁས་པ་འདིས་རྩོམ་པ་རེད་ཟེར་གོ་བསྟན་འགྱུར་ནང་ད་ག་ཡང་ད་ག་འདས་འདས་ཡིན་འགྱུར་བ་དེ་དག་འདི་ཡང་ག་ལས་འཇིགས་མེད་དེ་གོ། རྩ་ཤེས་རང་འགྲེལ་རེད་མགོན་པོ་ཀླུ་སྒྲུབ་ཀྱི་གསུང་རེད་ཟེར་རྗེས་ཁོ་རང་ཚིག་ག་ཡིས་ཁོ་ལ་ད་ག་རང་ཡོད་ཨ་ཡིན་པ་རེད། ཡོད་ད་ལྟ་དེ་ང་ལོ་མ་གཏོང་བ་ཕྱི་མའི་ཁ་ཡིག་ལ་ཆ་བཞག་མ་བཞག་ནང་ལོགས་ལ་བལྟས་ཡོང་དུས་ཚིག་ག་རང་འགྲེལ་འགྲོ་གི་འདུག་མི་འདུག་ནང་ལོགས་བརྗོད་བྱ་བསྟན་སྟངས་ཀྱི་ཆ་ནས་གཟིགས་ཡོད་ཨ་ཡིན་པ་རེད་བ། འོ་ད་དེ་ཡི་ཆ་ནས་དེ་རང་འགྲེལ་ལ་རྩ་བ་ཉིད་ནས་འགྲོ་གི་མི་འདུག།

འདི་དང་འགྲིག་ཡོད་ར་བ་ཞེས་བྱ་བའི་ཚིག་རེད་དེ་ལ་ཁོ་རང་ལ་གཞུང་དེ་རང་ལ་སྐྱོན་ག་ཡང་མི་འདུག་ཨ། གཞུང་དེ་ལ་སྐྱོན་ཡོད་མ་རེད། ཡིན་ན་ཡང་འདིའི་ཁུངས་སུ་དྲངས་ནས། ག་ལས་འཇིགས་མེད་དེ་རྩོམ་ཡོང་དུས། དེ་ནི། སློབ་དཔོན་ལས་ཚིག་ག་རང་གོ། མགོན་པོ་ཀླུ་སྒྲུབ་ཀྱི་གསུང་མ་ཡིན་པ་དེ་ནི་ཧ་གོ་གོ་ཚུལ་གྱི་རྒྱུ་མཚན་གཅིག་དེ་ར་བ། རྒྱུ་མཚན་ག་ར་རེད་ཟེར་ན་དེ་ར་བ། མགོན་པོ་ཀླུ་སྒྲུབ་དེ། སློབ་དཔོན་ལས་ཚིག་ག་རང་གོ། འཕགས་པ་ལྷ་ཡི་འཕགས་པ་ལྷ་ཡི།

འོ་འདུག་ཟེར་ཡང། འོ་འདུག་བྱས་ནས་ད། ག་ལས་འཇིགས་མེད་དེ། རང་འགྲེལ་མ་ཡིན་པ་དེ་ལ་རྒྱུ་མཚན་གསུམ་གསུངས་ཀྱི་འདུག་བ་འོ་འདུག་བྱས། རེ་བ་དཔལ་ན་དཔལ་ལྡན་ཟླ་བས་ཀྱང་ཟེར་རོ་ད་ལྟ་ཁུ། འོ་སློབ་དཔོན་ལེགས་ལྡན་གྱིས་སྤྱིར་བཏང་གོ་བ་ནང་གི་ཡར་དེ་ལེགས་ལྡན་གྱི་ལེགས་ཆ་དུ་མ་ཚུར་བླངས་འདུག་བ་གསུངས་ཀྱི་འདུག་བ་དེ། འོ་འདུག་བ།

ད་ལེགས་བཤད་སྙིང་པོའི་ནང་ལ་ཡོད་ཨ་རེ་སྟེ། ཇོ་རྗེ་དཔལ་ལྡན་ཨ་ཏི་ཤས། དེ་ག་རེ་ཡིན་གོ། དེ། ཧཱུྃ། དར་ལས་ཤེས་ཞུ། དེ་སྨན་པ་དར་ལས་ཤེས་ཞུ། འོ་ཆེ། ཇོ་བོའི་བདེན་གཉིས་ལས་ཀྱང་སོ། ཇོ་རྗེ་དཔལ་ལྡན་གྱིས་མཛད་པའི་བདེན་གཉིས་གསུངས་ཤིག། འོ་ཁོང་གི་ནང་ལ། སྟོང་ཉིད་གང་གིས་རྟོགས་ཤེ་ན། བདེ་བར་གཤེགས་པས་ལུང་བསྟན་པའི་ཞེས་ནི། ཆོས་ཉིད་བདེན་པར་གཟིགས་པ་ཡི། ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན། ཇེ་ཏོག་ཡ་གི་གཏང་མ་དེ་ཚོ་གང་རེད། སྟོང་པ་ཉིད་དུ་ཕྱིན་ཅི་མ་ལོག་པ་སུས་གཟིགས་པ་རེད། བཀའ་འདྲི་ཞུ་དུས་སམ།

ཟླ་བ་གྲགས་པས་རིམ་བཞིན་བཤད་ཟེར་འོ་རྩོམ་པར་དམ་བཅའི་ནང་ལ། ད་ལྟ་འདི། སངས་རྒྱས་ཀུན་གྱི་རིམ་གཉིས་ནས་ད་རིམ་གཉིས་ཟེར་ཏེ་ལམ་རིམ་པ་གཉིས་ཟེར་དུ་བ་བསྐྱེད་རིམ་དང་རྫོགས་རིམ་གཉིས་ཅིག་ཟེར་དུ་བ་གོ་ཡིན་པ་རེད། འོ་དེའི་རྒྱས་བཏབ་ཀྱི་རྒྱས་བཏབ་ཟེར་ན་ད་གོང་གི་ཐེལ་ཙེ་རྒྱབ་བཞག་ང་རང་ཚོའི་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་ཟེར་རྒྱས་བཏབ་ཟེར་ཞིང་འོ་དེ་འདྲའི་རྒྱས་བཏབ་པ་ནི་ཟེར་ནས། འོ་སུ་ལས་རྙེད་བྱུང་ཟེར་ན་འོ་དཔལ་ལྡན་མགོན་པོ་ཀླུ་སྒྲུབ་ལས་རྙེད་བྱུང་ཟེར་ད་འོ་དེ་ལ་མགོན་པོ་ཀླུ་སྒྲུབ་ལ་ཁོ་ག་རེ་ཟོ་ཐུགས་བཞེད་སོ་མ་བཞེད་ན་བདེན་ཡོད་རེད།

ཚིག་གསལ་ལས་མགོན་པོས་མཛད་པའི། འོ་གཞུང་དང་སློབ་མའི་ཚོགས་དུས་མང་ཞིག་ནས་ཉམས་པས་དེང་སང་གི་དུས་ན་གཞུང་ལུགས་གསལ་པོ་མེད་ཅེས་པ་ཚིག་གསལ་ཁོ་རའི་ནང་ལ་དཔལ་ལྡན་ཟླ་བ་རང་གིས་གསུངས་བཞག་ཚིག་གསལ་རྩ་ཤེས་ཀྱི་འགྲེལ་པ་ཚིག་གསལ་ནང་ལ་འདི་འདྲས་གསུངས་བཞག་ཟེར་ནི། འོ་རེ་བ། མགོན་པོས་མཛད་པའི་གཞུང་དང་སློབ་མའི་ཚོགས་དུས་མང་ཞིག་ནས་གཅིག་སྔ་མ་སྔ་མ་ནས་ཉམས་ཚར་བཞག་གསུངས་བ་རེ་བ། དུས་ཚོད་མང་པོ་ཞིག་ནས་ཉམས་ཚར་བཞག་མཛད་བཞག་ད་དེང་སང་གི་དུས་སུ་ཨ་ནི་འོ་གཞུང་ལུགས་ཞེ་དྲག་གསལ་པོ་མེད་གསུངས་བཞག།

འོ་སློབ་མའི་ཚོགས་ཅུང་ཟད་ཉམས་པའི་དོན་ཡིན་པས་མི་འགལ་བའི་ཕྱིར་རོ། ཅེས་དེ། རེ་བ་སྔ་མ་སྔ་མ་ནས་ཉམས་པར་སྲིད་དེ། ཁོ་རང། དེ། རེ་བ། སྤྱིར་བཏང་ཁོ་རང་མགོན་པོ་ཀླུ་སྒྲུབ་ལས་དངོས་སུ་སད་ད་གར་དུ་སྐུ་ཚེའི་སྨད་ལ་སློབ་དངོས་སློབ་ཅིག་ཆགས་འགྲོ་བ་ཡིན་པ་རེད་དེ་ཕྱིར་ཁོ་རང་ད་དགོངས་པ་མགོན་པོ་ཀླུ་སྒྲུབ་དགོངས་པ་རྫོགས་དེ་ནས་དཔལ་ལྡན་ཟླ་བ་བཞུགས་པའི་དཔལ་ལྡན་ཟླ་བའི་སྐུ་ཚེའི་སྨད་དེ་བར་ལ་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི། འོ་དེ་ག་རེ་གོ། ལུགས་སྲོལ་དང་དེ་ཚོ་སྲོལ་ལུགས་དེ་ཚོ་ཉམས་པ་སྲིད་ཀྱི་རེ་བ། འོ་དེ་འདྲས་སོང་དུས་ད་དེ། སྐུ་ཚེའི་སྨད་ལ་ཉམས་པའི་དོན་ཡིན་ཞེས་སྤྱིར་བཏང་དཔལ་ལྡན་ཟླ་བ་དེ།

འོ་དེ་ཞེས་སྐུ་ཚེ་སྨད་ལ་དེ་ཉམས་པའི་དོན་ཡིན་པའི་ཕྱིར། ད་འཇུག་པ་རང་འགྲེལ་དང་བཅས་པའི་རྗེས་སུ་འབྲངས་ནས་རྟེན་འབྲེལ་ཟབ་མོའི་དེ་ཁོ་ན་ཉིད་གཏན་ལ་འབེབས་པར་བྱེད་ན། ད་འཇུག་བྱའི་དབུ་མ་དེ་གང་ཞེས་ནི། འོ་དེ་འཇུག་ཚུལ་དེ་ཇི་ལྟ་བུ་ཞེ་ན། ཞེས་ད་རེ་བ། དབུ་མ་འཇུག་པ་ཞེས་ཚིག་དེའི་དོན་དག་བཤད་དེ། གང་ཞེ་རེ་བ། དབུ་མ་ལ་འཇུག་པ་ཞེས་ད་ལྟ། ང་ཚོ་འཇུག་པ། དབུ་མ་འཇུག་པ་འཇུག་པ་ཟེར་དེ་ལ་མིང་གོ་ལ་དབུ་མ་ལ་འཇུག་པ་ཞེས་ལབ་ཡོད་རེད་བ།

དང་པོ་ནི་དབུ་མའི་མདོ་དང་བསྟན་བཅོས་གཉིས་སུ་འདུ་བ་སྟེ། དེའི་ཚེ་རྒྱས་འབྲིང་བསྡུས་གསུམ་ལྟ་བུ། ངེས་དོན་གྱི་མདོ་རྣམས་ད་རྗོད་བྱེད་ཚིག་གི་དབུ་མ་ཞེས་རིགས་ཚོགས་དྲུག་ལྟ་བུ། འོ་ད་བརྗོད་བྱ། གར་རོ། བསྟན་བཅོས་ཞེས་རྗོད་བྱེད་ཚིག་གི་དབུ་མ་དེ་ལ་མདོ་དང་བསྟན་བཅོས་གཉིས་ཡོད་པས་བསྟན་བཅོས། བརྗོད་བྱ་དོན་གྱི་དབུ་མ་ལ་ཡང་སྒྲས་བརྗོད་ཀྱི་སྒོ་ནས་དབྱེ་ན་འོ་ད་དེ་ད་གཞི་ལམ་འབྲས་ཀྱི་དབུ་མ་གསུམ་ཡོད་དེ་ཆོས་ཐམས་ཅད་རང་བཞིན་མེད་པ་ད་དང་པོ་བྱས་དེ་མངོན་སུམ་དུ་རྟོགས་པའི་ཉན་ཐོས་ཀྱི་མཐོང་ལམ་བར་ཆད་མེད་ལམ་ལྟ་བུ་གཉིས་པ་ཞེས།

འདུག་ཅེས། ཉན་ཐོས་ཀྱི་ལྷག་མེད་མྱང་འདས་ལྟ་བུ་ཡིན། ཅེས། དེ་རྣམས་ཀྱི་ནང་ནས་ད་འཇུག་བྱའི་དབུ་མ་ནི་རྗོད་བྱེད་ཚིག་གི་དབུ་མ་ལ་བྱེད་རྒྱུ་རེད་ཞེ་ན་སྤྱིར་བཏང་ཡིན་ན་དབུ་མ་ལ་སྒྲས་བརྗོད་ཀྱི་སྒོ་ནས་མང་པོ་འདུག་སྟེ་ད་རྗོད་བྱེད་ཚིག་གི་དབུ་མ། དེའི་ནང་ནས་ཀྱི་དབུ་མའི་མདོ་དང་བསྟན་བཅོས་གཉིས་ཀྱི་ནང་ནས་བསྟན་བཅོས་གང་ལ་དཔག་རྒྱུ་དེའི་ནང་ནས་ཀྱི་དབུ་མ་རྩ་བ་ཤེས་རབ་ལ་དཔག་རྒྱུ་རེད་ཅེས་ད་འགྲུབ་ཀྱི་རེད་ས་རེད། འདིའི་སྐབས་ཀྱི་སྐབས་འདིར་འཇུག་བྱའི་དབུ་མ་ཟེར་ཙང་སྤྱིར་བཏང་དབུ་མ་ལ་རྩ་བ་ཤེས་རབ་ཡིན་པས་ཁྱབ་བྱེད་ཉན་མི་འདུག་གོ། ད་ལྟ་འདི་དབུ་མ་ལ་འཇུག་པ་ཞེས་པའི་ཚིག་གི་དབུ་ཚིག་ཟུར་གྱི་དབུ་མ་དེ་ལ་དབུ་མ་རྩ་བ་ཤེས་རབ་ཡིན་པས་ཁྱབ་བྱེད་རྒྱུ་རེད་མ་གཏོགས་སྤྱིར་བཏང་དབུ་མ་ལ་རྩ་བ་ཤེས་རབ་ཡིན་པས་ཁྱབ་བྱེད་ན་ནི་རྙོག་དྲ་ལང་དགོས་ར་བ། འདུག་ཅེས།

རྩ་བ་ཤེས་རབ་དེ་འཇུག་བྱའི་དབུ་མ་ཡིན་ཏེ། ཡིན་པ་དང། རང་འགྲེལ་དང་ཚིག་གསལ་རང་འགྲེལ་གར་འཇུག་པ་རང་འགྲེལ་ཏེ་འཇུག་པ་རང་འགྲེལ་དང་ཚིག་གསལ་གཉིས་ཀྱི་སྐབས་སུ། རྩ་ཤེས་ལུང་འདྲེན་པ་དེའི་ཚེ་ན་རྩ་བ་ཤེས་རབ་ཞེས་པའི་རང་མིང་དེ་མ་སྨོས་པར་དབུ་མ་ལས་ཞེས་གསུངས་པའི་ཚིག་གསལ། དབུ་མ་ལས་ཀྱི་ཞེས་ས་ཚིགས་དེ་དྲངས་འོ་དེ་ནི་དབུ་མ་ལས་ཞེས་གསུངས་ནས། ད་རིག་པོ་ཤེས་ཡང་རིགས་པ་དྲུག་ཅུ་པ་དང་དེ་འདྲའི་དཔེ་ཆ་གཞན་དག་ནི་སུ། ལུང་དྲངས་པ་ཙམ་ན་སོ་སོ་སོའི་མིང་ནི་སྨོས་ནས་རིགས་པ་དྲུག་ཅུ་པ་ལས་རྩོད་བཟློག་ལས།

ལེགས་ལྡན་ལ་ཡང་རང་ཉིད་དང་སངས་རྒྱས་བསྐྱངས་གཉིས་ལ། རང་རྒྱུད་ཁས་ལེན་མི་ལེན་མི་འདྲ་སྙམ་པ་མི་འདུག་གི་རང་རྒྱུད་ཁས་ལེན་པ་ལ་འོས་མེད་དུ་བྱེད་པའི་ལུགས་སུ་སྣང་ངོ། དེའི་གནད་ཀྱིས། འོ་ཧོ། ག་རེ་ཡིན་གོ། དེ་ནི་ག་རེ་ཡིན་ན། དགག་བྱ་ལ་ཡང་ཁྱད་པར་ཡོད་པ་མི་བཞེད་དོ་ཞེས་གསུངས་པའི་ཕྱིར།